ཡུལ་དེའི་དམར་ཤོག་དྲུང་ཆེ་ཡིན་པ་ཝང་ཏུང་ཧྲིན་ཁང་པ་ཐོག་བརྩེགས་ཅན་ཞིག་ནས་མར་ལྷུང་སྟེ་འདས་གྲོངས་ཕྱིན་ཡོད་པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། གནས་མཆོག་རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང་དེའི་ལས་དོན་གནང་ཕྱོགས་ཐད། འགན་འཛིན་ཨཅཱརྱ་སྐུ་ཞབས་ངག་དབང་བསྟན་འཛིན་ལགས་སུ་བཀའ་འདྲི་ཞུས་པ་ཞིག་དང། སྒང་ཏོག་གནས་སྡོད་དགེ་འདུན་པ་དཔལ་འབྱོར་ལགས་ཀྱིས་ས་གནས་ཀྱི་ཕྲུ་གུ་ཉམ་ཐག་བརྒྱ་མ་ཟིན་ཙམ་ལ་རིན་མེད་ཐོག་ཤེས་ཡོན་དང་འཚོ་བའི་མཐུན་རྐྱེན་སྦྱོར་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ཨེ་ཤེ་ཡ་ནང་པའི་ཞི་བདེ་ལྷན་ཚོགས་ཐེངས་བཅུ་གཉིས་པའི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་ཆེད་ཕེབས་ཀྱིས་ཞི་བདེ་དང་བྱམས་བརྩེ་གོང་འཕེལ་གཏོང་དགོས་པ་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་རྒྱུ། དེ་ནས། དམིགས་བསལ་བཀའ་འདྲིའི་ལེ་ཚན་ནང་ཉེ་ཆར་འོས་འདེམས་བྱུང་བའི་ཐའེ་ཝན་གྱི་སྲིད་འཛིན་ལའེ་ཆིང་ཏེའི་སྐོར་ལ་ཨོ་སི་ཀྲེ་ལི་ཡ་བཞུགས་མཁན་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་དང་བཀའ་ཤག་གི་གྲོས་སྟོན་པ་ཟུར་པ། ཚེ་རིང་དབང་ཕྱུག་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ། མཇུག་ཏུ་མི་རབས་གསར་པ་ཞེས་པའི་ལེ་ཚན་ནང་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ཁག་ཏུ་བོད་དོན་གཏམ་བཤད་དང་ལྷག་པར་དུ་རྩོམ་སྒྲིག་སྒྱུ་རྩལ་གྱི་སྐོར་ནས་གཏམ་བཤད་དང་ཟབ་སྦྱོང་སོགས་གནང་བཞིན་པ་དང་སྟབས་བསྟུན་རྩོམ་སྒྲིག་སྒྱུ་རྩལ་ལ་དོ་དབྱིངས་འཕེལ་ཐབས་དང་དགོས་མཁོའི་ཆ་རྐྱེན་དང་རྩོམ་རིག་གི་རྨང་གཞི་བཅས་ཀྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང། དེ་སྔ་བོད་ནང་བྲག་འགོ་རྫོང་དུ་སྟོན་པའི་སྐུ་བརྙན་དང་སློབ་གྲྭ་གཏོར་བཤིག་གཏོང་སྐབས་ཡུལ་དེའི་དམར་ཤོག་དྲུང་ཆེ་ཡིན་པ་ཝང་ཏུང་ཧྲིན་འདས་གྲོངས་སུ་གྱུར་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་གཉིས་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་བྲག་འགོ་རྫོང་གི་རྫོང་དཔོན་དང་དམར་ཤོག་དྲུང་ཆེ་ཟུར་པ་དང། ཕྱི་ལོ་ཉིས་སྟོང་གཉིས་རྩ་གཅིག་ལོ་ཡུལ་དེའི་ལྷ་སྐུ་དང་སློབ་གྲྭ་གཏོར་བཤིག་གཏོང་མཁན་གཏེ་བོ་ཝང་ཏུང་ཧྲིན་ཟེར་བ་རྒྱ་ནག་ཁྲེང་ཏུའུ་གྲོང་ཁྱེར་ཝུའུ་ཧོ་རྫོང་གི་སྣ་འཛོམས་ཚོང་གཉེར་ཁང་ཞིག་གི་ཐོག་བརྩེགས་ལྔ་བ་ནས་མར་ཟགས་ཏེ་འདས་གྲོངས་སུ་ཕྱིན་ཡོད་པ་དང། བོད་ནང་གི་འབྲེལ་ཡོད་གཉིས་ནས་ཁོང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་བདེན་པ་ཡིན་པ་དང་བོད་ནང་གི་སྐད་འཕྲིན་དྲ་ལམ་ཁག་ཏུ་གནས་ཚུལ་དེའི་སྐོར་བརྒྱུད་སྐུར་བྱེད་བཞིན་ཡོད་པ་ལས་འདས་གྲོངས་སུ་འགྲོ་རྐྱེན་ཁང་བརྩེགས་ནས་ལྷུང་ཡིན་དང་མཆོངས་ཡིན་གཙོས་ཞིབ་ཕྲའི་རྒྱབ་ལྗོངས་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་སྐོར་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་ངོས་ནས་ཝང་ཏུང་ཧྲིན་འདས་གྲོངས་སུ་ཕྱིན་པའི་སྐོར་ལ་དཀར་མཛེས་རྫོང་ཚན་རིག་ལག་རྩལ་ཁང་གི་འགོ་གཙོ་འདས་གྲོངས་སུ་ཕྱིན་པ་ཞེས་པའི་བརྡ་ཁྱབ་ཅིག་སྤེལ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གྱི་རྒྱ་ནག་གི་ཉིན་གུང་ཆུ་ཚོད་གསུམ་དང་སྐར་མ་གསུམ་སྟེང་ཁྲེང་ཏུའུ་གྲོང་ཁྱེར་དམར་ཤོག་ཚོགས་པའི་སྡེ་ཚན་ལ་ཉིན་དེའི་ཉིན་གུང་ཆུ་ཚོད་གཅིག་དང་སྐར་མ་ལྔ་བཅུ་སྟེང་མི་ཞིག་ཁྲེང་ཏུའུ་ཝུ་ཧོ་རྫོང་གི་ཚོང་གཉེར་ཐོག་བརྩེགས་ལྔ་པ་ནས་ལྷུང་སྟེ་འདས་གྲོངས་སུ་ཕྱིན་ཡོད་པའི་བརྡ་འབྱོར་བ་བཞིན་གཞུང་ངོས་ནས་ཉེ་འཁོར་སྨན་དོན་མི་སྣ་ཆེད་གཏོང་གིས་བརྟག་དཔྱད་བྱས་པར་ས་གནས་དེ་རང་དུ་འདས་གྲོངས་སུ་ཕྱིན་ཡོད་པས་ད་ལྟ་མུ་མཐུད་བརྟག་དཔྱད་དང་འདས་གྲོངས་སུ་འགྲོ་མཁན་གྱི་བདེན་དཔང་རྩད་འཚོལ་བྱེད་བཞིན་ཡོད་པ་བཀོད་འདུག་ཡང་འབྲེལ་ཡོད་བོད་མི་གཅིག་ནས་ཁོང་གློ་བུར་འདས་གྲོངས་སུ་ཕྱིན་པའི་སྐོར་ལ་མི་མང་ཁྲོད་རྒྱུ་རྐྱེན་ཅིའི་ཕྱིར་ཡིན་དང་ཁོང་རང་མཆོངས་ཏེ་རང་ཤི་བརྒྱབ་ཡིན་དང་དངོས་གནས་ཐོག་བརྩེགས་ནས་མར་ལྷུང་ཡིན་ཡང་ན་མི་ཞིག་གིས་གཡུག་ཡིན་མིན་ཐད་དོགས་གཞི་དང་གླེང་སློང་ཡོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང་ལ་རྒྱ་ནག་གཞུང་འབྲེལ་བརྡ་ཁྱབ་དེའི་ནང་ཁོང་འདས་གྲོངས་སུ་ཕྱིན་རྗེས་ཁོང་གི་ནང་མི་ཚོ་སེམས་ཁམས་བརྟན་པོ་དང་སྤྱི་ཚོགས་བདེ་འཇགས་རྒྱུན་གཏན་དང་མི་དམངས་ཁྲོད་ད་བར་ལྡོག་ཕྱོགས་ཀྱི་བསམ་ཚུལ་རིགས་ཡོང་གི་མེད་པ་དང། འདས་གྲོངས་སུ་ཕྱིན་པའི་མི་སྣའི་མིང་ལ་ཝང་ཏུང་ཧྲན་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་སྤྱི་ཟླ་བཅུ་པའི་ནང་ཉག་རོང་དུ་སྐྱེས་ཤིང་བོད་རིགས་ཡིན་སྐོར་བཅས་བཀོད་འདུག་ལ་དེང་སྐབས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་མུ་མཐུད་ཁོང་གི་འདས་རྐྱེན་སྐོར་ནས་རྩད་འཚོལ་བྱེད་བཞིན་པ་ཡིན། ཝང་ཏུང་ཧྲན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་པ་ནས་བཟུང་བྲག་མགོ་རྫོང་གི་དམར་ཤོག་དྲུང་ཆེའི་ལས་འགན་བླངས་ཤིང་ཟླ་བ་དེ་རང་གི་ནང་བྲག་མགོ་དགོན་དགེ་ལྡན་ནང་བསྟན་སློབ་གྲྭ་རྩ་གཏོར་བཏང་བ་དང་བྲག་མགོ་དགོན་གྲོང་གཉིས་ཐུན་མོང་གིས་བཞེངས་པའི་སྟོན་པའི་སྐུ་བརྙན་མཐོ་ཚད་ལ་རྨིད་དགུ་བཅུ་གོ་དགུ་ཅན་གཏོར་བཤིག་བཏང་ཡོད་པ་རེད་གནས་ཚུལ་དེ་དག་དགོན་པའི་གྲྭ་བ་དང་མི་མང་ཁྲོད་ནས་ཕྱི་ཕྱོགས་སུ་མཁོ་སྤྲོད་བྱས་པའི་ནག་ཉེས་འོག་ས་ཁུལ་དེའི་མི་གྲངས་བཅུ་ཙམ་འཛིན་བཟུང་བྱས་པ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ནང་བྲག་མགོ་ཕྱག་ནག་དགོན་པའི་གུ་རུའི་སྐུ་བརྙན་བཞེངས་གྲུབ་ཟིན་པ་དེ། མཐོ་དྲགས་སྐོར་བརྗོད་ནས་རྩ་གཏོར་བཏང་བ་སོགས་བོད་མིའི་ཆོས་དད་ལ་གནོད་ཤུགས་ཆེ་བའི་བྱ་སྤྱོད་སྣ་ཚོགས་སྤེལ་ཡོད་པ་དང་ཁོང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་བྲག་མགོ་དམར་ཤོག་དྲུང་ཆེའི་ལས་གནས་ནས་འཕོ་འགྱུར་བཏང་སྟེ་ཆབ་སྲིད་དང་འབྲེལ་བ་མེད་པའི་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཚན་རིག་ལག་རྩལ་ཁང་གི་འགོ་གཙོར་བསྐོ་གཞག་བྱས་ཡོད་པ་རེད་ཝང་ཏུང་ཧྲན་ཟེར་བ་ནི་ཁོ་པའི་རྒྱ་མིང་ཡིན་པ་ལས་དོན་དུ་ཁོ་པ་ཉག་རོང་ནས་ཡིན་པའི་བོད་རིགས་ཤིག་ཡིན་འདུག་ཅིང་ཁོས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་གསེར་རྟ་རྫོང་གི་དམར་ཤོག་དྲུང་ཆེ་བྱས་སྐབས་བླ་རུང་ཆོས་སྒར་གྱི་གྲྭ་ཤག་བཞི་སྟོང་ལྔ་བརྒྱ་ཙམ་གཏོར་བ་དང་དེའི་རྗེས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གྲྭ་ཤག་སུམ་སྟོང་ཉིས་བརྒྱ་ཉི་ཤུ་རྩ་ལྔ་ཙམ་གཏོར་བཤིག་བཏང་ཡོད་པ་རེད་ལ། ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བླ་རུང་ཆོས་སྒར་དུ་ཡོད་པའི་ཕྱོགས་མཐའ་ཁག་གི་གྲྭ་བཙུན་སུམ་སྟོང་བདུན་བརྒྱ་ཉི་ཤུ་རྩ་དགུ་ཕྱིར་འབུད་བྱས་ཤིང། སླར་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གྲྭ་བཙུན་བརྒྱད་བརྒྱ་དགུ་བཅུ་གོ་ལྔ་བཅས་བླ་རུང་ཆོས་སྒར་ནས་བཙན་འབུད་བཏང་མཁན་དེ་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁོང་བྲག་མགོ་རྫོང་གི་དམར་ཤོག་ཚོགས་པའི་དྲུང་ཆེར་བསྐོས་ཡོད་པ་དང། རྒྱ་ནག་གཞུང་གིས་ཁོ་པ་དེ་སྔོན་རྒྱ་ནག་གི་སྐབས་བཅུ་པ་དང་སྐབས་བཅུ་གསུམ་པའི་རྒྱལ་ཡོངས་ཚང་འཛོམས་གྲོས་ཚོགས་ཟེར་བ་དཀར་མཛེས་ཁུལ་གྱི་འཐུས་ཚབ་ཚོགས་མིར་ཆེད་གཏོང་བྱས་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་ནག་གི་སྲིད་བློན་ལི་ཆིང་ཨར་ལན་དུ་ཕྱོགས་སྐྱོད་དུ་ཕེབས་ཡོད་པ་དང། སྐབས་དེར་ཨར་ལན་གྱི་སྲིད་བློན་མཆོག་གིས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་ཡར་རྒྱས་གོང་འཕེལ་གཏོང་རྒྱུ་ཡིན་པ་གསུངས་པའི་ཐོག་བོད་དང་ཤིན་ཅང་ཧོང་ཀོང་མེ་ཀོའུ་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་བློ་འཚབ་ཡོད་པའི་གསུངས་ཐོག་ཧོང་ཀོང་གི་དམངས་གཙོར་རྒྱབ་སྐྱོར་གནང་མཁན་ཇི་མི་ལའི་ལགས་ཀྱི་ཁྲིམས་བཤེར་སྐོར་ཡང་ཨར་ལན་གྱི་དཔོན་རིགས་ཚོས་གླེང་སློང་གནང་ཡོད་པ་རེད་ཅེས་གསུངས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བའི་ནང། རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་སྲིད་བློན་ལི་ཆིང་ཨར་ལནྜ་ནང་སླེབས་པའི་སྐབས་ཨར་ལནྜ་ཡི་སྲིད་བློན་ལིའུ་བྷ་རཱད་ཀར་མཆོག་གིས་ལི་ཆིང་ལ་ཕེབས་བསུ་གྲ་རྒྱས་ཞུས་པའི་ཐོག་ཁོང་གི་ཡུལ་གྱིས་རྒྱ་ནག་དང་མཉམ་འབྲེལ་སྲ་བརྟན་དང་དོན་དང་ལྡན་པའི་འབྲེལ་བ་བྱ་འདོད་ཡོད་ཅེས་གསུངས་བཞག། རྒྱ་ནག་དང་ཨར་ལནྜ་ཡི་སྲིད་བློན་རྣམ་གཉིས་མཇལ་འཕྲད་གནང་བའི་སྐབས་ལི་ཆིང་ཡིས་ཕྱོགས་གཉིས་ཀྱི་དབར་ཕན་ནུས་ལྡན་པའི་མཉམ་ལས་མང་པོ་ཞིག་གནང་རྒྱུ་ཡིན་ལུགས་བཤད། སྔ་ལོའི་ཕྱི་ཟླ་གསུམ་པའི་ནང་ལི་ཆིང་རྒྱ་ནག་གི་སྲིད་བློན་དུ་བསྐོ་གཞག་བྱུང་བའི་རྗེས། འདི་ནི་ཁོང་ཡུ་རོབ་ཀྱི་ཡུལ་གྲུའི་ནང་ལ་ཕེབས་པ་ཐེངས་གསུམ་པ་དེ་རེད། སྔ་ལོའི་དབྱར་དུས་སུ་ལི་ཆིང་ཁོང་འཇར་མ་ནི་དང་ཧྥ་རན་སི་ནང་ལ་ཐེངས་དང་པོར་ཕེབས་ཡོད་པ་དང། སྐབས་དེ་དུས་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ཀྱིས། རྒྱ་ནག་གིས་ར་ཤི་ཡ་དང་ཡུག་རེན་གྱི་དམག་འཁྲུག་ཐོག་ལངས་ཕྱོགས་དང། དེ་བཞིན་རྒྱ་ནག་གི་ཚོང་འབྲེལ་ལ་ཡིད་ཆེས་མེད་པའི་བསམ་ཚུལ་ཡུ་རོབ་ནང་ལ་ཤུགས་ཆེན་པོ་ཡོད་པའི་སྐབས་དེར་ཁོང་ཡུ་རོབ་ཀྱི་ཡུལ་གྲུ་དེ་གཉིས་ནང་ལ་ཕྱོགས་སྐྱོད་གནང་ཡོད་པ་རེད། ཨར་ལནྜ་ཡི་སྲིད་བློན་བྷ་རེད་ཀར་མཆོག་གིས་རྒྱ་ནག་ལ་རྒྱལ་སྤྱིའི་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་གནང་རྒྱུ་དང། ཡུག་ཀེ་རེན་དང་དཀྱིལ་ཤར་ཡུལ་གྲུ་དེ་བཞིན་མ་ཡན་མར་གྱི་དཀའ་རྙོག་སེལ་ཐབས་ཀྱི་བྱེད་སྒོའི་ཐོག་མེད་དུ་མི་རུང་བའི་ལས་འགན་ཡོད་པ་གསུངས་བཞག། དེ་བཞིན་ཁོང་གིས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་ནི་ཕན་ཚུན་གཉིས་ཕན་དོན་དང་ལྡན་པའི་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་པ་དང་དེ་ཡང་ཕན་ཚུན་ཡིད་ཆེས་དང་གུས་བརྩི་ལྡན་པའི་གཞི་ལ་བཞག་པའི་ཐོག་ནས་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད། འོན་ཀྱང་གནད་དོན་ཚང་མའི་ཐོག་ལ་མོས་མཐུན་ཡོང་རྒྱུ་དེ་ཁག་པོ་ཡིན་ཀྱང། ཕན་ཚུན་གུས་བརྩི་ལྡན་པའི་ངང་ཁ་རི་ཁ་ཐུག་དེ་རིང་ནང་བཞིན་གསུངས་པའི་རེ་བ་ཡོད་ཅེས་གསུངས་བཞག། ཐེ་ཝན་ནང་རྒྱལ་ཡོངས་འོས་བསྡུ་ཟིན་པའི་རྗེས་སུ་སླར་ཡང་རྒྱ་ནག་གིས་མཚོ་འགག་གི་སྟེང་དམག་དོན་ལས་འགུལ་སྤེལ་རྒྱུ་འགོ་བཙུགས་འདུག་དེ་ཡང་ཐེ་ཝན་བདེ་སྲུང་ལྷན་ཁང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསལ་ལྟར་ན་ཁ་ས་གཟའ་ལྷག་པའི་ཉིན་ཐེ་ཝན་གྱི་མངའ་ཁུལ་འོག་ཡོད་པའི་ས་ཁུལ་ཁག་ཅིག་གི་སྟེང་རྒྱ་ནག་གིས་གནམ་དམག་ཐད་འཕུར་གནམ་གྲུ་བཅོ་བརྒྱད་ཙམ་འཕུར་སྐྱོད་བྱས་པ་དང་དེས་དམག་སྦྱོང་གི་གྲ་སྒྲིག་ཡིན་པ་མཚོན་ཐུབ་ཀྱི་ཡོད་ལུགས་བཀོད་འདུག་ཡང་གོང་ཞུས་སྤྱི་བསྒྲགས་དེའི་ནང་གསལ། གསལ་ཁ་བཏོན་པ་ནང། ཁ་ས་རྒྱ་ནག་གིས་ཐའེ་ཝན་གྱི་ཤར་དང་དབུས་དཀྱིལ་དུ་ཆགས་པའི་མེ་ཏི་ཨན་ལཱིན་ནམ། རྒྱལ་སྤྱིའི་ཁྲིམས་ལུགས་ཀྱི་ཐོག་ནས་རྒྱས་བཅད་བཟོས་པའི་མཚོ་ཁའི་མངའ་ཁུལ་དུ། ཐད་འཕུར་གནམ་གྲུ་བཏང་བའི་བྱ་སྤྱོད་དེ་ནི་དམག་དོན་གྱི་སྦྱོང་བརྡར་བྱེད་རྒྱུའི་གྲ་སྒྲིག་ཡིན་པའི་ངོས་འཛིན་བྱེད་ཐུབ་ཀྱི་ཡོད་ཅེས་བཀོད་པ་དང་ཆབས་གཅིག་ཐའེ་ཝན་གྱི་ངོས་ནས་ཀྱང་བདག་དབང་སྲུང་སྐྱོབ་དང་ཞི་བདེ་བརྟན་ལྷིང་གི་ཆེད་ཕྱི་ཕྱོགས་ཀྱི་ཉེན་ཁ་དེ་དག་ལ་གདོང་ལེན་ནན་པོ་བྱེད་རྒྱུ་ཡིན་ལ། ཐའེ་ཝན་ནང་ཞི་བདེ་བརྟན་ལྷིང་ཡོང་རྒྱུ་ནི་རྒྱལ་སྤྱིའི་སྟེང་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཅེས་བཀོད་ཡོད་པ་རེད། སྤྱིར་བཏང་རྒྱ་ནག་གི་ངོས་ནས་མེ་ཏྲིན་ལཱིན་ཟེར་བའི་གལ་ཆེ་ལ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་ཐའེ་ཝན་ནི་རྒྱ་ནག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པས་ནམ་ཞིག་མ་གཏོགས་ཐའེ་ཝན་སྐམ་ས་ཆེན་པོ་མཉམ་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་ཀྱི་ཡོད་རེད་ལ་ཁ་ས་ཐེ་པོ་གནམ་གྲུ་བཏང་བའི་གནད་དོན་ཐོག་ལའང་ད་ལྟའི་ཆར་རྒྱ་ནག་གི་ངོས་ནས་འདི་བྱས་འདི་མིན་གནས་ཚུལ་གང་ཡང་བཤད་མེད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན་རྒྱ་ནག་གི་ངོས་ནས་ཉེ་ཆར་བདམས་ཐོན་བྱུང་བའི་སྲིད་འཛིན་ལའེ་ལ་འོས་འཕེན་རྒྱུ་མེད་ལུགས་ཀྱི་དངོས་ཤུགས་བརྒྱུད་གསུམ་ནས་ཉེན་བརྡ་བཏང་ཡང་ཐའེ་ཝན་མི་མང་ཚོས་ཁོང་ལ་འོས་མང་ཤོས་འཕེན་ཏེ་རྒྱལ་ཁ་ཐོབ་ཡོད་རེད་ལ་བདམས་ཐོན་བྱུང་བའི་སྲིད་འཛིན་གསར་པའི་དམ་འབུལ་ཞུ་རྒྱུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་ལྔ་པའི་ནང་ཡིན་ཞིང་ཁོང་གིས་ཀྱང་རྒྱ་ནག་མཉམ་འབྲེལ་བ་ཡག་པོ་ཡོང་ཐབས་དང་གྲོས་མོལ་གནང་རྒྱུའི་འདུན་པ་གནང་གི་ཡོད་ཀྱང་དེར་རྒྱ་ནག་གིས་དམིགས་བསལ་བརྡ་ལན་གང་ཡང་སྤྲད་མེད་པ་རེད་ཅེས་བཀོད་འདུག། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཆེན་མོ་ཨན་ཐོ་ནི་སྦིལ་ཀེན་མཆོག་གིས་ཐའེ་ཝན་མཚོ་གླིང་དུ་རྒྱལ་སྤྱིའི་དཔལ་འབྱོར་སྲ་བརྟན་དགོས་པ་གསུངས་བཞག་དེ་ནི་ཐའེ་ཝན་གྱི་འདེམས་ཐོན་སྲིད་འཛིན་མཆོག་ལ་རྒྱ་ནག་གིས་སྐྱོན་བརྗོད་བྱས་པའི་རྗེས་སུ་ཁོང་གིས་གསུངས་པ་ཞིག་ཡིན་འདུག་དེ་ཡང་ཁ་ས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྦིལ་ཀེན་མཆོག་གིས་གཟའ་མཇུག་ཏུ་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་གནང་ནས་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ཆང་སི་ལ་རྒྱལ་ཁ་ཐོབ་པ་དེ་ནི་དམངས་གཙོའི་སྟོབས་ཤུགས་ངེས་གཏན་བཟོས་པ་ཞིག་ཡིན་ལུགས། Swiss གྲོང་ཁྱེར Davos ནང་རྒྱལ་སྤྱིའི་དཔལ་འབྱོར་ལྷན་ཚོགས་ཐོག་གསུངས་བཞག། དེ་བཞིན་ཁོང་གིས་ཐའེ་ཝན་མཚོ་གླིང་བརྒྱུད་རྒྱལ་སྤྱིའི་ཚོང་འབྲེལ་ཤུགས་ཆེ་བྱ་བཞིན་པ་དེ་ཁ་ཐོར་ཕྱིན་པ་ཡིན་ན། དེས་རྒྱལ་སྤྱི་ཁྱོན་ཡོངས་ལ་གནོད་སྐྱོན་ཡོང་གི་རེད། དེ་ནི་ང་ཚོར་མི་དགོས་པ་ཞིག་རེད་ལ། དམིགས་བསལ་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་ངལ་བ་ནས་ཕྱིར་ཐོན་པའི་དུས་འདིར་དེ་ལྟར་མི་ཡོང་བ་བྱ་དགོས་པ་རེད་ཅེས་ཉེན་བརྡ་བཏང་འདུག་ལ། ཐའེ་ཝན་གྱིས་རྒྱལ་སྤྱིའི་དཔལ་འབྱོར་གྱི་ཐོག་ཚད་ལས་བརྒལ་བའི་བྱ་གཞག་བྱ་བཞིན་པ་གསུངས་བཞག། རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་དང་དགོས་གལ་བྱུང་བ་ཡིན་ན་དྲག་ཤུགས་ཀྱི་ལམ་ནས་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་པ་རེད། རྒྱ་ནག་གིས་འདེམས་ཐོན་ཐའེ་ཝན་གྱི་སྲིད་འཛིན་ལའེ་མཆོག་གིས་དེ་སྔ་ཐའེ་ཝན་ལ་ངོ་བོ་ལོགས་སུ་ཡོད་པ་གསུངས་པ་དེར་ཡོངས་གྲགས་སུ་སྐྱོན་བརྗོད་བྱས་ཡོད་པ་དང་ལྷག་པར་དུ་ཁོང་ལ་རྒྱལ་ཁ་ཐོབ་པའི་རྗེས་སུ་ཨ་མི་རི་ཀའི་སྲིད་འཛིན་ཇོ་བཱའེ་ཌེན་མཆོག་གིས་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་དུ་ཆེད་གཏོང་གནང་བ་དེར་ཡང་སྐྱོན་བརྗོད་བྱས་ཡོད་པ་རེད། ཨ་མི་རི་ཀས་ཐའེ་ཝན་གཞུང་འབྲེལ་གྱི་ཐོག་ནས་ངོས་ལེན་གནང་གི་མེད་ཀྱང་ཐའེ་ཝན་ལ་དྲག་པོའི་གོ་མཚོན་མང་ཤོས་མཁོ་སྤྲོད་བྱ་མཁན་དེ་ནི་ཨ་མི་རི་ཀ་ཡིན་པ་རེད། རྒྱ་གར་གྱིས་མ་འོངས་པར་ལོ་འཁོར་ནང་ཨ་རིའི་ཌོ་ལར་ཐེར་འབུམ་བརྒྱ་ཙམ་གྱི་ཕྱི་ཕྱོགས་ནས་མ་རྩ་འཛུགས་མཁན་ཡོང་རྒྱུའི་ཚོད་དཔག་དང་རེ་བ་བྱེད་ཀྱི་ཡོད་ལུགས་གསུངས་འདུག་དེ་ཡང Swiss གྲོང་ཁྱེར Davos ནང་བསྐོང་ཚོགས་གནང་བཞིན་པའི World Economic Forum འམ་འཛམ་གླིང་ཚོང་དོན་གླེང་སྟེགས་ཀྱི་ཚོགས་འདུའི་ཐོག་ཕེབས་པའི་རྒྱ་གར་གྱི་འཕྲུལ་རིག་བློན་ཆེན་སྐུ་ཞབས Ashwini Vaishnav མཆོག་ལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ང་ཚོའི་ངོས་ནས་དགོས་མཁོ་དང་ལྡན་པའི་ཐབས་ཇུས་བཞིར་དབྱེ་བའི་ཐོག་ནས་ལས་དོན་གཉེར་གྱི་ཡོད་པའི་ཆ་ནས་རྒྱུན་མཐུད་ནས། ལོ་ངོ་བཅུའི་ནང་ཐོན་ཁུངས་ཀྱི་བརྒྱ་ཆ་དྲུག་ནས་བརྒྱད་བར་ཡོང་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་ཅེས་གསུངས་པ་དང་ཆབས་ཅིག་ཐབས་ཇུས་བཞིའི་ནང་དོན་འགྲེལ་བཤད་གནང་བའི་ནང། རྨང་གཞིའི་འཛུགས་སྐྲུན་དང་འཕྲུལ་ལས་ཀྱི་འཛུགས་སྐྲུན། ཐོན་སྐྱེད་གསར་པ་དབུལ་ཞིང་ཕོངས་པའི་མི་འབོར་དེ་དག་གི་འཚོ་བ་ཡར་རྒྱས་གཏོང་ཐབས། ལས་དོན་དང་འཆར་གཞི་དེ་དག་གཉེར་བའི་སྐབས་ལས་སླ་པོ་དང་སྟབས་བདེ་ཡོང་ཐབས་བཅས་བཞིའི་ཐོག་ཤུགས་སྣོན་རྒྱག་གི་ཡོད་ཅེས་གསུངས་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ད་ལྟའི་སྲིད་བློན Narendra Modi མཆོག་གི་ཕྱག་ལས་འགོ་བཙུགས་པ་ནས་བཟུང་རྒྱ་གར་ནང་ཕྱིའི་ཚོང་དོན་ཚན་པ་ཆེ་ཤོས་གྲས་དཔེར་ན Apple དང Samsung Kia ད་ག་ནང་བཞིན Airbus སོགས་འཕྲུལ་ལས་དང་ཡོ་བྱད་མོ་ཊ་གནམ་གྲུའི་ཚན་པ་སོགས་ཀྱི་སྡེ་ཁག་ནས་རྒྱ་གར་ནང་མ་རྩ་འཛུགས་རྒྱུ་དང་རྒྱ་སྐྱེད་གཏོང་ཤུགས་ཆེ་རུ་ཕྱིན་ཡོད་པ་མ་ཟད་ད་དུང་མུ་མཐུད་ནས་ཚོང་དོན་ཚན་པ་དེ་དག་གིས་རྒྱ་ནག་ནང་ཚོང་འབྲེལ་བྱེད་པ་ནང་བཞིན་ད་ཆ་རྒྱ་གར་ནང་ཚོང་གཉེར་རྒྱ་སྐྱེད་གཏོང་བའི་རེ་བ་ཡོད་ལུགས་ཀྱང་གསུངས་འདུག་འོན་ཀྱང་ཕྱོགས་གཞན་ཞིག་ནས་སྲིད་བློན Narendra Modi མཆོག་གི་སྲིད་ཇུས་དེས་ཕྱིའི་ཚོང་དོན་ཚན་པ་ཚོར་ཁེ་ཕན་ཆེ་བ་ཐོབ་པ་ལས། སྲིད་ཇུས་དེ་དག་བརྒྱུད་ནས་རྒྱ་གར་གྱི་ཚོང་པ་ཆུང་བ་དང་མི་མང་དཀྱུས་མ་ཚོར་དེ་ཙམ་ཁེ་ཕན་མེད་ལུགས་སྐྱོན་བརྗོད་ཀྱང་ཕོག་གི་ཡོད་ལུགས་བཀོད་འདུག་རྒྱ་གར་གྱི་སྲིད་བློན་ན་རན་དཱ་མོ་དྷི་མཆོག་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་ད་བར་སྲིད་བློན་གྱི་ཐུགས་འགན་བཞེས་བཞིན་ཡོད་པ་དང་སླར་ཡང་རྒྱལ་ཡོངས་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདིར་སྲིད་བློན་མུ་མཐུད་ནས་གནང་རྒྱུའི་འཆར་གཞི་ཡོད་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། AI འམ་མིས་བཟོས་རིག་ནུས་ཀྱི་སྟངས་འཛིན་བྱེད་ཕྱོགས་ཀྱི་གནད་དོན་ཐད་གྲོས་བསྡུར་གནང་བའི་སྐབས། མཉམ་འབྲེལ་རྒྱལ་ཚོགས་འབུར་དུ་ཐོན་པ་ཞིག་དགོས་ཀྱི་ཡོད་སྐོར་ཞུས་ཡོད་ལུགས་གསུངས་འདུག་དེ་ཡང་སུད་སིའི་གྲོང་ཁྱེར Davos ནང་འཚོགས་བཞིན་པའི་འཛམ་གླིང་དཔལ་འབྱོར་གྱི་གླེང་སྟེགས་ཀྱི་ཚོགས་ཆེན་གྱི་ཟུར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Antonio Guterres མཆོག་གིས་གསར་འགོད་པ་ཚོར་གསུངས་པའི་ནང། ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཟིན་བྲིས་སྙན་ཐོ་བཏོན་པའི་ནང། AI འམ་མིས་བཟོས་རིག་ནུས་ཀྱི་ལས་གཞིའི་གནད་དོན་དེ་ནི་རྒྱ་ནག་གིས་གཙོས་འབྲེལ་ཡོད་རྒྱལ་ཁབ་དང་ཚོགས་པ་ཚང་མའི་མིའི་རིག་ནུས་འདྲ་མིན་ཚང་མ་ཚུད་ཐུབ་པ་ཞིག་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་བཀོད་ཡོད་ཅེས་གསུངས་ཏེ་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་གིས་སྤྱི་ཁྱབ་དྲུང་ཆེ་མཆོག་ལ་ཞལ་པར་གནང་སྟེ་མིས་བཟོས་རིག་ནུས་ཀྱི་སྟངས་འཛིན་བྱེད་ཕྱོགས་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐེ་ཇུས་དང་སྟངས་འཛིན་འབུར་དུ་ཐོན་པ་ཞིག་དགོས་རྒྱུ་གལ་འགངས་ཆེན་པོ་ཡིན་ལུགས་གསུངས་འདུག་ཅེས་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་གར་གཞུང་གིས་རྒྱལ་ས་ལྡི་ལི་རྟེན་གཞི་བྱས་པའི་རྒྱ་གར་གྱི་རང་དབང་ཅན་གྱི་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་གི་ཁྲིམས་མཐུན་ལག་འཁྱེར་དེ་ཕྱིར་འཐེན་བྱས་བཞག་དེ་ཡང་ཁ་སང་རོའི་ཊར་གསར་འགྱུར་ལས་ཁང་གིས་རྒྱལ་ས་ལྡི་ལི་ནས་གནས་ཚུལ་སྤེལ་བའི་ནང། རྒྱ་གར་ནང་སྲིད་ལྷན་ཁང་གིས་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་དེ་ཁྲིམས་དང་མཐུན་པའི་ཐོག་ནས་རོགས་དངུལ་བེད་སྤྱོད་བྱེད་ཀྱི་མེད་པར་གསུངས་ནས་ཕྱི་རྒྱལ་ནས་མ་དངུལ་བསྡུ་སློང་བྱ་ཆོག་པའི་ལག་འཁྱེར་འཕྲལ་སེལ་རིང་ཕྱིར་བསྡུ་གནང་ནས་ལོ་གཅིག་མ་ཟིན་ཙམ་གྱི་རྗེས་སུ་ཁ་ས་ཁྲིམས་མཐུན་གྱི་ལག་འཁྱེར་དེ་དངོས་སུ་ཕྱིར་འཐེན་གནང་བ་ཞིག་ཡིན་འདུག་ཕྱི་ལོ་ཉིས་སྟོང་བཞི་ལོ་ནས་བཟུང་སྲིད་བློན་ན་རེན་དཱ་མོ་དི་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གིས་རྒྱ་གར་གྱི་སྤྱི་ཚོགས་ཞབས་ཞུའི་དགེ་རྩ་ཚོགས་པ་སྟོང་ཕྲག་མང་པོས་སྒྲིག་སྲོལ་གཏན་འབེབས་བྱས་པ་ལྟར་ཕྱི་རྒྱལ་གྱི་རོགས་དངུལ་བེད་སྤྱོད་ཚུལ་མཐུན་བྱེད་ཀྱི་མེད་པ་བརྗོད་ནས་དགེ་རྩ་ཚོགས་པ་སྟོང་ཕྲག་མང་པོའི་ལག་འཁྱེར་ཕྱིར་བསྡུ་གནང་ཡོད་པ་རེད། རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་དེ་ནི་གཞུང་འབྲེལ་མ་ཡིན་པའི་ཁེ་མིན་ཚོགས་པ་ཞིག་ཡིན་པ་དང་ཚོགས་པ་དེས་རྒྱ་གར་གྱི་སྲིད་བྱུས་དུ་མ་ཞིག་ལ་ཉམས་ཞིབ་བྱ་བཞིན་ཡིན་འདུག་ཉམས་ཞིབ་བསྟི་གནས་ཁང་དེས་ད་བར་ལས་དོན་ཆ་ཚང་ཁྲིམས་དང་མཐུན་པའི་ཐོག་ནས་བྱས་ཡོད་ལ་རྒྱ་གར་གཞུང་གི་ཐག་གཅོད་དེའི་ཐོག་ཞུ་གཏུག་བྱ་རྒྱུ་ཡིན་ཞེས་བཤད་བཞག་དེ་བཞིན་ཉམས་ཞིབ་ལས་ཁང་དེའི་འགན་འཛིན Yamini Aiyar ལགས་ཀྱིས་རྒྱ་གར་ནང་སྲིད་ལྷན་ཁང་གི་ཐག་གཅོད་དེ་ནི་རྟོགས་དཀའ་བ་དང་ཚད་མི་སྙོམས་པ་ཞིག་དང་ལག་འཁྱེར་ཕྱིར་འཐེན་གནང་དགོས་པའི་རྒྱུ་མཚན་ཁག་ཅིག་ནི་ཉམས་ཞིབ་ཁང་གི་གཞི་རྩའི་ལས་དོན་བྱ་ཕྱོགས་ལ་ཁ་གཏད་བཏང་བ་ཞིག་ཡིན་པ་དང། ཕྱི་རྒྱལ་ནས་མ་དངུལ་བསྡུ་སློང་བྱ་ཆོག་པའི་ལག་ཁྱེར་ཕྱིར་འཐེན་གནང་བ་དེས་སྲིད་ཇུས་ཉམས་ཞིབ་ཁང་གི་དམིགས་ཡུལ་བསྒྲུབ་རྒྱུར་འགོག་རྐྱེན་འཕྲད་ཀྱི་རེད་ཅེས་གསུངས་བཞག། རྒྱ་གར་ནང་སྲིད་ལྷན་ཁང་གིས་རྒྱ་གར་གྱི་སྲིད་ཇུས་ཉམས་ཞིབ་ཁང་དེ་དཔལ་འབྱོར་འདུ་འགོད་ཀྱི་ལག་ཁྱེར་དེ་ཕྱིར་བསྡུ་གནང་བ་དེར། ཕྱོགས་འགལ་ཀོང་རེས་ཚོགས་པས་ཀྱང་སྐྱོན་བརྗོད་གནང་བཞག། རྒྱ་ནག་གི་སྲིད་འཛིན་ཟུར་པ་ཧུའུ་ཇིན་ཏོའི་བུ། Hu Haifeng། གོ་གནས་མཐོ་རུ་བཏང་ཡོད་འདུག་ཁ་ས་གཟའ་ལྷག་པའི་ཉིན་རྒྱ་ནག་གཞུང་འབྲེལ་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ཞིག་ཨེ་ཨེཕ་པི་གསར་ལས་ཁང་ནས་ལུང་འདྲེན་བྱས་པར་ལྟར་ན། སྲིད་འཛིན་ཟུར་པ་ཧུའུ་ཇིན་ཏོའི་བུ། Hu Haifeng། རྒྱ་ནག་གི་བློན་ཆེན་ལྷན་ཁང་ནང། Human Resource དང Social Securityའམ་སྤྱི་ཚོགས་བདེ་འཇགས་དང་ལས་བྱེད་བདག་གཉེར་ལྷན་ཁང་གི་འགོ་ཁྲིད་གཞོན་པར་བསྐོ་བཞག་བྱས་ཡོད་འདུག་ཀྱང། དམིགས་བསལ་ལས་གནས་སོགས་ཞིབ་ཕྲ་གང་ཡང་གསལ་པོ་བཀོད་མེད་པ་རེད། གོང་དུ་ཞུས་པའི་ལོ་ན་ལྔ་བཅུ་ང་གཅིག་ཡིན་པའི་ཧུའུ་ཧའེ་ཕེང་ད་ལྟ་བར་གཞུང་གི་ལྷན་ཁང་ཁག་གི་ནང་གནས་རིམ་འབྲིང་བའི་གོ་གནས་ཤ་སྟག་ལས་མེད་པ་དང། ཉེ་བའི་ཆར་རྒྱ་ནག་ཤར་ཕྱོགས་ལིའུ་ཞིའི་མངའ་ཁུལ་གྱི་གུང་ཁྲན་ཚོགས་པའི་སྤྱི་ཁྱབ་དྲུང་ཆེའི་གོ་གནས་ཡོད་པ་ཞིག་ཡིན་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན་སྲིད་འཛིན་ཟུར་པ་ཧུ་ཇིན་ཏོ་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་གཉིས་བར་སྲིད་འཛིན་གནང་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་བཟུང་ད་ལྟའི་སྲིད་འཛིན་ཞི་ཅིན་ཕིན་གྱིས་གཞུང་འཛིན་པས་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ད་ལྟའི་སྲིད་འཛིན་དུ་ཐེངས་གསུམ་པ་བསྐོ་འདེམས་བྱུང་བའི་གྲོས་ཚོགས་ཀྱི་ཚོགས་ཆེན་ཐོག་སྲིད་འཛིན་ཟུར་པ་ཧུ་ཇིན་ཏོ་ཡང་ཕེབས་ཡོད་པ་དང་སྐབས་དེར་ཚོགས་ཐོག་ཏུ་གློ་བུར་ཁོང་ཚོགས་ཁང་ནས་ཕྱིར་འབུད་བཏང་བ་ལྟ་བུའི་རྣམ་པ་ཞིག་བྱུང་ནས་གནས་ཚུལ་དེ་བཞིན་བརྙན་འཕྲིན་བརྒྱུད་ནས་རྒྱལ་སྤྱིའི་སྡིངས་ཆའི་སྟེང་མི་ཚང་མས་མཐོང་ཆོས་སུ་གྱུར་ཡོད་ཀྱང། རྒྱ་ནག་གི་འབྲེལ་ཡོད་ཚན་པ་ཚོས་དེའི་རྒྱུ་མཚན་ནི་ཧུའུ་ཅིན་ཏུའི་སྐུ་གཟུགས་ཀྱི་གནས་སྟངས་ཀྱི་ཆ་ནས་ཚོགས་ཁང་ནས་ཕེབས་དགོས་བྱུང་ཡོད་ལུགས་འགྲེལ་བཤད་བརྒྱབ་ཡོད་པ་རེད་ཅེས་བཀོད་འདུག་གང་ལྟར་ཐེངས་འདིར་སྲིད་འཛིན་ཟུར་པ་ཧུའུ་ཅིན་ཏུའི་བུ་ཧེ་ཕེང་རྒྱ་ནག་གི་བློན་ཆེན་ལྷན་ཁང་གི་འགོ་ཁྲིད་གཞོན་པར་བསྐོ་བཞག་བྱས་ཡོད་འདུག། དེ་ནས་སྒང་ཏོག་ནང་གནས་སྡོད་གནང་མཁན་དགེ་འདུན་པ་དཔལ་འབྱོར་ལགས་ཀྱིས་ས་གནས་ཀྱི་ཕྲུ་གུ་ཉམ་ཐག་བརྒྱ་མ་ཟིན་ཙམ་ལ་རིན་པ་མེད་པའི་ཐོག་ནས་ཤེས་ཡོན་དང་འཚོ་བའི་མཐུན་རྐྱེན་སྦྱོར་བཞིན་ཡོད་པའི་སྐོར་ལ་སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་པའི་དགེ་འདུན་པ་དཔལ་འབྱོར་ལགས་ཀྱིས་འབྲས་ལྗོངས་དང་བོད་ཀྱི་ས་མཚམས་ཀྱི་ཉེ་འདབས་སུ་ཆགས་པའི་ཕ་དམ་ཅན་ས་གནས་སུ་ཕྲུ་གུ་ཉམ་ཐག་དང་ཕ་མ་མེད་པའི་ཕྲུ་གུ་དྭ་ཕྲུག་ཚོའི་ཆེད་དུ་སློབ་གྲྭ་དང་སློབ་ཕྲུག་ཉལ་ཁང་གསར་རྒྱག་གིས་རིན་མེད་ཐོག་ཁོང་ཚོར་བཞུགས་གནས་དང། ཤེས་ཡོན་གྱི་གོ་སྐབས་སོགས་གནང་བཞིན་ཡོད་འདུག་བོད་པའི་དགེ་འདུན་པ་དཔལ་འབྱོར་ལགས་ཀྱིས་སློབ་གྲྭ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་ཡས་མས་སུ་འབྲས་ལྗོངས་དང་བོད་ཀྱི་ས་མཚམས་ཁུལ་དུ་ལམ་བཟོ་རྒྱུག་མཁན་ལས་མི་མང་པོ་ཞིག་བལ་ཡུལ་ཁུལ་ནས་ས་གནས་འདིར་ཕེབས་ནས་ཁུལ་དེར་གནས་སྡོད་བྱས་ཡོད་འདུག་པ་དང་ཁོང་ཚོའི་འཚོ་བའི་གནས་སྟངས་ཧ་ཅང་ཞན་པོ་དང་ཕྲུ་གུ་ཚོར་ཤེས་ཡོན་གྱི་གོ་སྐབས་ཐོབ་དཀའ་བར་བརྟེན་ཁོང་ནས་དང་པོ་སློབ་ཕྲུག་ཚོའི་ཆེད་དུ་ཉལ་ཁང་དང་ཕྱིས་སུ་སློབ་གྲྭ་གསར་རྒྱག་གནང་ཡོད་སྐོར་སྐུ་ཞོགས་དཔལ་འབྱོར་ལགས་ཀྱིས། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་དོན། ཨ་ནི་བསམ་བློ་འདྲ་བོ་ཟེར་ག་འདྲས་ཟེར་ལས་ཟེར་ན་སྔོན་མ་གཅིག་སྟོང་དགུ་བརྒྱ་ཕལ་ཆེར་དྲུག་ཅུ་རེ་ལྔ་དུས་དྲུག་ཅུ་རེ་ལྔ་རེ་དྲུག་པ་དོ་དེས་ལམ་ཁ་ཡོད་མ་རེད་ལམ་ཁ་མེད་ད་ས་གྲགས་མེད་པ་སོང་ཙང་ཨ་ནི་ལས་མི་མང་པོ་ཅིག་བལ་ཡུལ་ནས་ཚུར་ཁྲིད་ཡོང་བྱས་རེད་ཨ་ནི་ལས་མིས་ས་གྲགས་བཟོ་ཡ་དང་འདི་འདྲས་བྱས་ཨ་ནི

ཨ་ནི་ངས་ཕ་དམ་ཅན་དེ་ལ་དང་པོ་དེ་ལ་གཞུང་གི་སློབ་གྲྭ་ཡོད་སའི་འཁྲིས་ལ། དེའི་རྒྱབ་ལོགས་དེའི་ཁང་པ་དེ་ཉིད་དང་པོ Hostel ཅིག་བརྒྱབ་པ་རེད། Hostel དེའི་རྒྱབ་དེའི་ཙམ་པ་ཅིག་སློབ་ཁང་སློབ་གྲྭ་སློབ་ཁང་བརྒྱབ་པ་རེད། ཨ་ནི་སློབ་ཁང་དེའི་ནང་ལ་ནི་ཡ་གི་རྗེས་ལུས་སྤུ་གུ་དེ་ཚོ་ལྔ་བཅུ་ཙམ་དང་པོ་བཞག་བྱས་ཨ་ནི་དེ་ནས་སློབ་གྲྭ་ཉི་མའི་སློབ་གྲྭ་དེ་ཡང་གཞུང་གི་སློབ་གྲྭ་འདྲ་ཡ་ཆེན་འདུག་ཟེར་བྱས་ནས་ཨ་ནི་དང་པོ་དེ་ཨ་ནི་ཉིས་སྟོང་གཅིག་ཉིས་སྟོང་གཅིག་ནས་འགོ་བཙུགས་པ་རེད། སློབ་གྲྭ་དེའི་མིང་ལ་པད་མ་ཚལ་དང་སློབ་གྲྭ་དེ་ཐོག་མར་ཕྱི་ལོ་ཉིས་སྟོང་གཅིག་ལོར་འགོ་བཙུགས་ཀྱིས་ཐོག་མར་སློབ་ཕྲུག་ལྔ་བཅུ་དང་ཕྱིས་སུ་སློབ་ཕྲུག་གསར་པ་འཛུལ་ཞུགས་བྱེད་མཁན་མང་པོ་བྱུང་ནས་ད་ཆ་སློབ་ཕྲུག་བརྒྱ་མ་ཟིན་ཙམ་དང་དགེ་རྒན་ལས་བྱེད་བཅུ་བདུན་ཙམ་ཡོད་འདུག་སློབ་གྲྭ་འདིའི་ནང་མི་རིགས་དང་ཆོས་ལུགས་དབྱེ་མེད་ཐོག་ཕྲུ་གུ་ཉམ་ཐག་ཚང་མར་གཅིག་མཚུངས་ཀྱིས་འཛུལ་ཞུགས་བྱ་རྒྱུའི་གོ་སྐབས་འབུལ་བཞིན་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། ཨ་ནི་སྤྱི་བཏང་གི་ད་སྤུ་གུ་ཉམ་ཐག་རིགས་དེ་སླེབས་པ་ཡིན་ན་ཆོས་ལུགས་དང་འདི་ཚོ་གང་ཡང་བལྟ་གི་མེད་ཆོས་ལུགས་སོ་སོ་ཕ་མ་ཁོ་རང་ཚོའི་ཕ་མ་གི་ཆོས་ལུགས་ག་རེ་བྱེད་ཀྱི་ཡོད་ན་ག་རེ་ཁས་ལེན་གྱི་ཡོད་ན་སོ་སོ་ཆོས་ལུགས་ག་རེ་དད་པ་ཡིན་ན་དེ་རང་ལ་སྤུ་གུ་ཚོ་བཞག་བཞག་གི་ཡོད་ཨ་ནི་མི་རིགས་གི་ནི་མི་རིགས་ད་ནེ་པ་ལི་ཤར་པ་ཏ་མང་ཨ་ནི་འདི་གང་ས་དེ་མི་རིགས་ང་ཚོ་རྒྱ་གར་མི་རིགས་འདི་འདྲའི་རྗེས་སུ་སླེབས་པ་ཡིན་ན་ཁོ་རང་ཚོ་ངས་སྐྱོ་པོ་ཡིན་ན་སྐྱོ་པོ་ཡིན་ན་ལེན་རྐྱང་བྱེད་ཀྱི་ཡོད། ཁོང་གིས་གཞན་ཕན་གྱི་ལས་གཞི་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྔགས་བརྗོད་མཛད་ཡོད་པ་མ་ཟད་ལས་གཞི་དེ་མུ་མཐུད་གནང་རྒྱུའི་བཀའ་ཕེབས་དོན་བཞིན་ཁོང་ནས་ཀྱང་རྒྱལ་བའི་བཀའ་བཞིན་སྒྲུབ་པའི་ཆེད་དུ་ལས་གཞི་དེ་མུ་མཐུད་གནང་རྒྱུ་ཡིན་པ་གསུང་གི་འདུག། ཀློག་དེབ་དང་བྲིས་དེབ་དང་ཨ་ནི་ཁ་ལག་དང་སློབ་རྩེ་སྒྲིག་སློབ་གྲྭ་སྒྲིག་ཆས་དང་འདི་ཆ་ཚང་འདུག་སེ། རིན་པ་མེད་པ་བྱས་ནས་འདུག་སེ་ད་ལྟ་བར་དུ། ད་ལོ་ཉི་ཤུ་ཙམ་འཁོར་སོང་སློབ་གྲྭ་དེ་བཙུགས་ནས་ལོ་ཉི་ཤུ་ཙམ་འཁོར་རེད་ཨ་ད་ལྟ་མུ་མཐུད་ནས་གཅིག་བྱེད་ཀྱི་བསམ་བློ་ཡོད་གང་ཡིན་ཟེར་ན་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་འདི་འདྲའི་ཞིག་ཡག་པོ་ཅིག་ཕེབས་པ་རེད་ད་འདི་བླ་མའི་བཀའ་ཞིག་བསྒྲུབས་པ་ཡིན་ན་གཅིག་ཡག་པོ་ཡོང་གི་རེད་བསམ་ནས་ནི་འདི་ནི་མུ་མཐུད་ནས་བྱེད་ཀྱི་ཡོད་ལ། ཡང་འདི་ལོ་འབྲས་ལྗོངས་ཁུལ་དུ་ཆུ་ལོག་གི་གོད་ཆག་ཤུགས་ཆེ་ཕོག་ཡུལ་ཆུང་ཐང་ས་གནས་ནས་ཁྱོན་ཁྱིམ་ཚང་ལྔ་ཙམ་གྱི་ཕྲུ་གུ་ཚོ་ལ་འཛིན་རིམ་བཅུ་པ་བར་རིན་མེད་ཐོག་ཤེས་ཡོན་དང་སློབ་ཕྲུག་ཚོར་ཉལ་ཁང་དང་ཞལ་ལག་སོགས་ཀྱི་མཐུན་རྐྱེན་སྤྲོད་ཡོད་འདུག་དེའི་སྐོར་ཉམ་ཐག་ཞིབ་འཇུག་གནང་མཁན་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུངས་དོན། དགེ་བཤེས་ལགས་ཁོ་རང་གི་བསླབ་གྲྭ་ནང་ལོགས་ལ་ཡང་འཛིན་གྲྭ་བཅུ་པ་བར་དུ།

འདི་ཚོ་མཉམ་དུ་ཡར་མར་འབྲེལ་བ་བྱས་ནས་ད་སྐྱོན་ཤུགས་ཆེན་པོ་དང་དེ་ནས་དཔལ་འབྱོར་ཐོག་ནས་ཏོག་ཙམ་སྐྱོ་བོ་རེད་བ་ག་འདྲའི་ནང་མི་ཡོད་ན་འདི་སྐོར་ལ་ཡང་དང་པོ་ང་རང་ཚོ Survey འདྲ་བོ་ཅིག་བྱས།
ཆུ་ལོག་གི་གོད་ཆག་འོག་དཀའ་ངལ་ཤུགས་ཆེ་འཕྲད་བཞིན་པ་ཆུང་ཐང་ས་གནས་ནས་ཡིན་པ་ཚེ་རིང་དབང་མོ་ལེབ་ཆ་ལགས་ཀྱིས་ད་རེས་དཀའ་ངལ་འཕྲད་བཞིན་པའི་གནས་སྐབས་ཁོང་གི་ཕྲུ་གུ་སློབ་གྲྭ་འདིར་རིན་མེད་འཛུལ་ཞུགས་བྱ་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་ཆེན་པོ་གནང་བཞིན་འདུག། ལ་པིན་ལགས་ཀྱི School མ། Admission། པ་ཡོད་ཨ་མི་ལ་དེ་ལས་དེར་ཁུ་སི་བྱ། Free Admission། པ་ཡོད Hostel སྤོང་བའི་ས། འདི་ལོ་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་སློབ་གྲྭ་ཆུ་ཡིས་ཁྱེར་ནས་ཕྲུ་གུའི་ཤེས་ཡོན་ཐོག་དཀའ་ངལ་འཕྲད་བཞིན་པའི་གནས་སྐབས་རྒན་དཔལ་འབྱོར་ལགས་ཀྱིས་ང་ཚོའི་ཕྲུ་གུ་ཚོར་འཛིན་རིམ་བཅུ་པ་བར་རིན་པ་སྤྲོད་མི་དགོས་པའི་ཐོག་སློབ་སྦྱོང་དང་ཉལ་ཁང་དང་ཞལ་ལག་སོགས་ཀྱི་མཐུན་རྐྱེན་གནང་བར་ང་ཚོ་ཕ་མ་ཚོར་ཧ་ལས་པའི་ཕན་ཐོགས་དང་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞུ་འདོད་བྱུང། རྒན་དཔལ་འབྱོར་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔའི་ལོར་ཤར་འབྲས་ལྗོངས་ཀྱི་མཛོ་ལུག་ཞེས་པའི་ས་གནས་སུ་སྐྱེས་པ་ཞིག་དང་ཁོང་ལོ་བཅུ་གཉིས་ནས་ཀ་ལོན་སྦུག་འཛི་སྒར་ཆོས་སྡེའི་དགོན་པར་འཛུལ་ཞུགས་ཀྱིས་དགོན་པར་ཆུང་དུས་ནས་བསླབ་པ་སློབ་གཉེར་གནང་ཡོད་འདུག་ཁོང་གི་སློབ་གྲྭའི་འགྲོ་གྲོན་ཆེད་དུ་དཔལ་འབྱོར་གྱི་མཐུན་རྐྱེན་ཕལ་ཆེ་བ་ཁོང་གི་ངོ་ཤེས France རོགས་ཚོགས་དང་ཁོང་གི་རྩ་བའི་བླ་མ་ཆུ་བཟང་རིན་པོ་ཆེ་དེ་བཞིན་ཁོང་སྒེར་གྱི་མགྲོན་ཁང་དང་ཟ་ཁང་སོགས་ནས་བྱུང་པའི་ཡོང་འབབ་ནས་འགྲོ་སོང་གནང་གི་ཡོད་འདུག། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དེའི་ལས་དོན་བྱེད་ཕྱོགས་ཀྱི་ཐད་རྒན་ངག་དབང་བསྟན་འཛིན་ལགས་སུ་བཀའ་འདྲི་ཞུས་པ་ཞིག། གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་ནང་པའི་དགོན་པ་ལྷ་ཁང་བརྒྱ་དང་བརྒྱད་ཙམ་ཞིག་ཡོད་པ་དེ་དག་ལས། རྒྱ་གར་གཞུང་ལ་ཁྲིམས་ཐོག་དེབ་འགོད་ཞུས་པའི་ཕྱི་ནང་དགོན་པ་ཁག་ལྔ་བཅུ་ང་བརྒྱད་མཉམ་འདུས་ཀྱིས་ཐུན་མོང་གི་དཀའ་ངལ་སེལ་ཐབས་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ཙམ་ཞིག་ལ་རྡོ་རྗེ་གདན་དུ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཞེས་པ་ཞིག་གསར་འཛུགས་གནང་བ་དང་ལྷན་ཚོགས་དེའི་ནང་ཡོད་པའི་དགོན་པ་ཁག་ཕལ་ཆེ་བ་ནི་ཕྱི་རྒྱལ་ཡུལ་གྲུ་འདྲ་མིན་གྱི་དགོན་པ་ཁག་ཡིན་ཅིང་དེའི་ནང་དཔེར་ན་ཐའི་ལེན་དང་ལ་ཨོས། ཀམ་བྷོ་ཌི་ཡ་དང་ཝེཏ་ནམ། བང་ལ་དེཤ་དང་འབར་མ། གཞན་ཡང་ཉི་ཧོང་དང་ཀོ་རི་ཡ། ཤྲི་ལངྐ་དང་བོད་པ་སོགས་རྒྱལ་ཁབ་འདྲ་མིན་བཅུ་བཞི་ནས་དགོན་པ་ཁག་ཡོད་པ་རེད་འདུག་དེའི་སྐོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་འདེམས་ཐོན་བྱུང་བའི་ལྷན་ཚོགས་དེའི་ཚོགས་གཙོ། རྡོ་རྗེ་གདན་གྱི་སྒྲོལ་མ་ལྷ་ཁང་འགན་འཛིན་རྒན་ངག་དབང་བསྟན་འཛིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། དེ་ནང་ལ་བཞུགས་མཁན་དང་ཕྱག་ལས་གནང་མཁན་དགེ་འདུན་ཕལ་ཆེ་བ་དེ་གསུང་མ་མཁྱེན་པ་བྱས་ལུང་པའི་འགྲོ་སྟངས་ཡང་མ་མཁྱེན་པ་བྱས་དེའི་སྒང་ལ་དཀའ་ངལ་མང་པོ་ཞེ་པོ་ཅིག་འཕྲད་པ་རེད། ད་དེ་འདྲའི་གི་དཀའ་ངལ་འདི་སེལ་ཐུབ་ཡག་གི་དམིགས་ཡུལ་བཅངས་བྱས། དེ་ནས International Buddhist Council ཟེར་ཡག་དེ་སྔོན་མ་བཙུགས་པ་ཞིག་རེད་འདུག། སྤྱིར་བཏང་ནང་པའི་ལྷན་ཚོགས་འདིའི་ཐོག་ནས་ས་གནས་ཀྱི་དགོན་པ་ཁག་གི་ཆུ་གློག་དང་འཕྲོད་བསྟེན་སོགས་ཀྱི་དཀའ་ངལ་འཕྲད་བཞིན་པ་རྣམས་དང། གཞན་ཡང་ས་གནས་སུ་འབྱོར་བའི་དད་ལྡན་པ་རྣམས་ཀྱི་དཀའ་ངལ་འཕྲད་བཞིན་པ་བཅས། འབྲེལ་ཡོད་ས་གནས་གཞུང་ལ་ཞུ་གཏུག་གནང་བཞིན་པ་དང་ལྷག་པར་དུ། རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་འཛིན་སྐྱོང་གི་ཐད་ཁྲིམས་ཐོག་ནས་ནང་པ་ཚོའི་འགན་ཁུར་བླངས་ཕྱོགས་ཀྱི་ཐད་གོ་བསྡུར་སྦྱང་བཤད་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། ད་དེ་འདྲའི་ཐོག་ལ་ཡང་ཁྱེད་ཚོ་རྒྱ་གར་གྱི་ཁྲིམས་ཀྱི་ཐོག་ནས་ཁྲིམས་ཀྱི་ཐོག་ལ་དེ་ལས་ཐོབ་ཐང་ག་རེ་འདུག་དེ་ཁྲིམས་ཀྱི་ཐོག་ལ་དེ་འདྲ་བྱས་ག་འདྲའི་སེལ་དགོས་ཀྱི་འདུག་དེ་འདྲའི་ཐོག་ལ་ང་རང་ཚོ་ཅིག་ཁྲིམས་རྩོད་པ་དང་སློབ་སྦྱོང་ཡང་བྱས་དེ་འདྲའི་ཐོག་ལ་ག་རེ་སེལ་ཐུབ་ཀྱི་འདུག་དེ་ཡང་བྱས་ཙང་འོ་ད་དེ་འདྲའི་སྐོར་ལ་ཡང་ང་རང་ཚོ་ནང་ལོགས་ལ་ཡང་ཅིག་ཅིག་ང་རང་ཚོ་བགྲོ་གླེང་བཏང་དེ་འདྲའི་ཐོག་ལ་ཡང་ཅིག་དེ་འདྲའི་སྐད་ཆ་ཡང་ང་ཚོ་ཏོག་ཙམ་ཅིག་གླེང་བྱས་དེ་འདྲའི་སྐོར་ལ་ཡང་ལས་འགུལ་ཡང་ཅིག་ཚིག་གི་ཐོག་མ་ཡིན་པའི་ཤེས་རིག་གི་ངོ་བོའི་ཐོག་ནས་ཡང་དེ་འདྲའི་གི་ཕྱག་ལས་གནང་གི་ཡོད་རེད། ལྷན་ཚོགས་དེའི་མཚན་སྙན་ཆེན་པོ་ཡོད་པ་ནང་བཞིན་གྱི་ལས་དོན་ཀྱང་རྒྱ་སྐྱེད་གནང་ཞིང། ལོ་སྔོན་མ་ནས་བཟུང་སྟེ་མཁས་པའི་ཚོགས་འདུ་དང་འཛམ་གླིང་ཡོངས་ཀྱི་ནང་པའི་དབུ་ཁྲིད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་གནང་བ་མ་ཟད་ད་ལོ་ནང་པའི་ཚོགས་སྡེ་ཁག་གི་ནང་ལྷན་ཚོགས་དེས་གཙོ་བོ་འགན་འཁུར་བཞེས་པའི་ཐོག་ནས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཚོགས་གནང་བ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་གནང་ཡོད་པ་རེད།
International Sangha Forum བྱས་ནས་འཛམ་གླིང་རྒྱལ་ཁབ་སུམ་ཅུ་སོ་གསུམ་ནས་གདན་ཞུ་བྱས་པའི་དེ་ནང་པའི་ཚོགས་ཆེན་ཤུགས་ཆེན་པོ་ཅིག་ཚོགས་གནང་བ་རེད། ད་འདི་ཡང་ང་རང་ཚོ་ས་གནས་དེ་ག་རང་གི་ཚོགས་པ་ཞིག་ཡིན་ཙང་འདི་འདིའི་ཐོག་ལ་ཡང་འགན་དཀྲི་བྱས། འདི་ང་རང་ཚོ་ཚོགས་པ་ལ་ཡང་འགན་ཁུར་དེ་ད་ལོ་ང་ཚོས་ཤུགས་ཆེ་འགན་ཁུར་ཞུས་པ་རེད། ལྷན་ཚོགས་དེ་བཙུགས་པའི་རྒྱུ་མཚན་གྱིས་ནང་པའི་ཡུལ་ལུང་ཕན་ཚུན་བར་རིག་གཞུང་ཐོག་རྒྱུས་ལོན་དེ་འདྲའི་སྟོན་པ་གཅིག་གི་རྗེས་འཇུག་ནང་ཆོས་ཀྱི་ལྟ་སྒོམ་སྤྱོད་གསུམ་ཐོག་དབྱེ་བ་མེད་པར་གཅིག་མཚུངས་ཡིན་དུས་ཕན་ཚུན་བར་མ་རྟོགས་པ་དང་ལོག་པར་རྟོགས་པ་རྣམས་སེལ་ཐུབ་པ་སོགས་ཀྱི་དགེ་མཚན་དུ་མ་ཞིག་བྱུང་ཡོད་སྐོར་གསུངས་གནང་བྱུང། ང་རང་ཚོ་ཚང་མ་གཅིག་པ་རེད་སྟོན་པ་གི་ཚང་མས་བསྟན་པ་འདི་ཉམས་ལེན་གནང་མཁན་གཅིག་པ་རེད་བསམ་པ་འདི་སེམས་ལ་ཡ་གཅིག་ཤར་ན་དེ་ནི་ག་རེ་ཟེར་དགོས་རེད། ཡིན་ནའི་བརྟན་པོ་ཅིག་དང། ག་རེ་ཟེར་དགོས་རེད་དམ་ཚིག་ཡང་གཙང་པོ་ཐོག་ནས་གནས་ཐུབ་ཡག་གི་དགོས་པ་ཞེ་དྲག་ཆེན་པོ་ཅིག་མཐོང་གི་ཡོག་རེད།
དེ་མིན་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་རྒན་ངག་དབང་བསྟན་འཛིན་ལགས་ཀྱི་སྐུ་མཆེད་དང། ཁོང་གི་ཆོས་ཚོགས་ཀྱི་སློབ་མ་སོགས་ཀྱི་རོགས་སྐྱོར་འོག་རྡོ་རྗེ་གདན་གྱི་གཡས་གཡོན་གྲོང་གསེབ་ཉམ་ཐག་དང་རིགས་རུས་དམན་པ་སོགས་ཀྱི་ཆེད་དུ་འཐུང་ཆུ་དང་སློབ་གྲྭ་གསར་འཛུགས་དང་གཞན་ཡང་ཟས་གོས་གནས་མལ་སོགས་ཀྱི་མཐུན་འགྱུར་གནང་དང་གནང་བཞིན་པ་རེད་འདུག།
བྱས་ཙང་དེ་ཁོང་ཚོ་གིས་དེ་པར་ཡ་སློབ་གྲྭ་ཅིག་རྒྱག་ཐུབ་པ་ཡིན་ན། མི་ཚོགས་མང་པོ་བྱས་ཏེ་ཕྲུ་གུ་མང་པོ་ཡིན་ཙང་ཕན་ཐོགས་ཞེ་པོ་ཡོང་ས་རེད་ཟེར་གྱི་འདུག་དེ་ནས་ངས་དེ་པར་ཡ་སློབ་གྲྭ་འགོ་འཛུགས་བྱས། དེ་ནས་གྲོང་པ་ལ་ཡ་འཐུང་ཆུ་མེད་པ་དེ་ཚོ་ལ་འཐུང་ཆུ་བྱས། དེ་ནས་ཀོ་བིད་སྐབས་ལ་ཡ་དེ་ནས་གྲོང་པ་མང་པོ་ཅིག་ལ་ཡ་ད་ལྟ་དེ་ཟས་སྣོད་ཀྱི། ration དེ་འདྲས་ཞིག་འགྲེམས་སྤེལ་ཤུགས་ཆེན་པོ་བྱས་པ་ཡིན། རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེའི་ཚོགས་གཙོ་ཚོགས་གཞོན་དང་དྲུང་ཆེ་གཙོས་པའི་རྒྱུན་ལས་བཅུ་གཅིག་ཡོད་ཅིང་རྒྱུན་ལས་རྣམ་པ། ལོ་ལྔ་རེའི་མཚམས་སུ་གསར་འདེམས་ཀྱིས་འཕོ་འགྱུར་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་གནས་ཆུང་སྐུ་རྟེན་མཆོག་སོགས་ལྷན་བཞུགས་གནང་འདུག་ཅིང་སྐབས་དེར་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས་ཇག་དིབ་མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱིས་སྲོལ་གཏོད་གནང་བའི་ནང་པའི་ཆོས་ལུགས་འདི་ནི་སྔོན་ཆད་ཀྱི་ཤུལ་བཞག་ཙམ་མིན་པར་མ་འོངས་བྱམས་བརྩེ་ལྡན་པ་ཞིག་བསྐྲུན་རྒྱུ་དེ་ཡིན་པ་དང་སངས་རྒྱས་ཀྱིས་གསུངས་པའི་འཕགས་པའི་བདེན་པ་བཞིའི་བརྒྱུད་ནས་ང་ཚོར་ནང་སེམས་ཞི་བདེ་བསྐྲུན་ཐབས་དང་བྱམས་བརྩེ་གོང་འཕེལ་ཇི་ལྟར་གནང་དགོས་པའི་སོགས་ཀྱི་ཐད་ལམ་སྟོན་མཛད་ཡོད་པ་དེ་དག་ངེས་པར་དུ་དེང་གི་རྙོག་འཛིང་ཆེ་བའི་དུས་ཚོད་འདིར་ལག་བསྟར་གནང་དགོས་གལ་ཆེ་བའི་སྐོར། གསུངས་འདུག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་ནི་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཞོན་ཡིན་པ་དང་ཁོང་གིས་ལྷན་ཚོགས་འདི་ནི་ལོ་ངོ་ལྔ་བཅུ་ལྷག་གི་ལོ་རྒྱུས་ལྡན་པའི་ནང་པའི་ཚོགས་པ་གལ་ཆེན་ཞིག་ཆགས་ཡོད་པ་དང་ད་བར་འཛམ་གླིང་ཞི་བདེ་བསྐྲུན་ཐབས་དང་འབྲེལ་བའི་ལས་གཞི་མང་དག་ཞིག་སྤེལ་ཡོད་པ་གསུངས་པ་དང་སྦྲགས་ད་རེས་ཀྱི་ཚོགས་འདུ་དེའི་བརྒྱུད་ནས་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་གསར་པ་རྣམས་བསྐོ་བཞག་གནང་གི་ཡོད་པ་རྒྱལ་ས་ལྡི་ལི་ནས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། འདིར་ནང་པའི་ཚོགས་པ་ནས་རྒྱལ་ཁབ་མང་པོ་གི་སྐུ་ཚབ་ཚོགས་མི་མཉམ་ཞུགས་ཡོད་དེ་ངས་ཚོགས་པ

གནད་ཡོད་གལ་ཆེན་པོ་ཅིག་ཡིན་པ་ངོས་ལེན་བྱས་ནས་འདིའི་ནང་ལོགས་ལ་ཚོགས་མིའི་ནང་མཉམ་ཞུགས་བྱས་ཏེ་འདུ་བྱེད་ནས་འགྲོ་ཡ་ཞིག་ཡོད་རེད། འདི་ཚེས་བཅུ་བདུན་ནས་བཅོ་བརྒྱད་བར་ཉིན་གྲངས་གཉིས་ཀྱི་རིང་འཚོགས་བཞིན་པའི་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཡི་ཐོག་རྒྱ་གར་དང་སོག་པོ། ར་ཤི་ཡ། བལ་ཡུལ། བྷང་ལ་དེཤ། སིང་ག་ལ། ལྷོ་ཀོ་རི་ཡ། མ་ལེ་ཤི་ཡ། ཐའི་ལེནྜ། འབྲུག། འབར་མ་སོགས་འཛམ་གླིང་གི་རྒྱལ་ཁབ་བཅུ་བདུན་ཙམ་ནས་ནང་པའི་བླ་ཆེན་དང་སྐུ་ཚབ་ཉིས་བརྒྱ་ཙམ་ཞིག་ལྷན་ཞུགས་ཀྱིས་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ་ཁག་ལ་སློབ་གཉེར་གནང་སྟེ་དངོས་སུ་ལག་བསྟར་གནང་ཐབས་ལ་འབད་ཀྱི་ཡོད་འདུག། གཞན་ཡང་ཨེ་ཤེ་ཡ་ཡི་ནང་པའི་ཞི་བདེ་ལྷན་ཚོགས་འདི་ནི་ཐོག་མར་སོག་པོའི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར་བླ་མ་ས་མ་སྦྱིན་མཆོག་གིས་ཐུགས་དགོངས་དང་རེ་སྐུལ་ཞུས་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་གསར་འཛུགས་གནང་འདུག་ཅིང་ད་ལྟའི་ཆར་ནང་པའི་ཞི་བདེ་ལྷན་ཚོགས་དེའི་ལྟེ་གནས་སམ་ལས་ཁུངས་གཙོ་བོ་དེ་སོག་པོའི་རྒྱལ་ས་ཨུ་ལན་བྷ་ཏར་ཆགས་ཡོད་པ་མ་ཟད་འདི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་གནས་མཆོག་རྡོ་རྗེ་གདན་དུ་ལྷན་ཚོགས་དེ་ཉིད་ཀྱི་ཡན་ལག་འབྲེལ་མཐུད་ལས་ཁང་གསར་པ་ཞིག་དབུ་འབྱེད་གནང་གི་ཡོད་འདུག།

ཐེངས་འདིའི་བཀའ་འདྲིའི་ལེ་ཚན་ནང་ཉེ་ཆར་འོས་འདེམས་བྱུང་བའི་ཐེ་ཝན་གྱི་སྲིད་འཛིན་ལའེ་ཆིང་ཏེ་ཡི་སྐོར་ཨོ་སི་ཀྲེ་ལི་ཡར་བཞུགས་མཁན་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་དང་བཀའ་ཤག་གི་གྲོས་སྟོན་ཟུར་པ་ཚེ་རིང་དབང་ཕྱུག་ལགས་སུ་གཡུ་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཉེ་ཆར་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐེ་ཝན་འོས་བསྡུ་ཆེན་མོའི་ནང་ཐེ་ཝན་གྱི་སྲིད་འཛིན་གྱི་རྒྱལ་ཁ་ཐོབ་མཁན་སྐུ་ཞབས་ལའེ་ཆིང་ཏེ་ཡིས་འོས་བསྡུའི་རྒྱལ་ཁའི་གསུང་བཤད་ནང།

གཤམ་ལ་དེ་རིང་གི་ང་ཚོའི་བཅར་འདྲི་ལེ་ཚན་དེའི་ནང་ལ་ཡ། ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འོས་བསྡུའི་ནང་ལ་ཡ་འོས་འདེམས་བྱུང་བའི་སྲིད་འཛིན་གསར་པ་ལཱི་ཆིང་ཏཱའི་གི་སྐོར་ལ་ཡ་བཀའ་འདྲི་ཞུ་བ་ཡིན་ད་དེ་རིང་བཀའ་འདྲི་ཞུ་ཡུལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་དང་བཀའ་ཤག་གི་གྲོས་སྟོན་པ་ཟུར་པ་སྐུ་ངོ་ཚེ་རིང་དབང་ཕྱུག་ལགས་ཨ་ནི་བཞུགས་ཡུལ་དེ་ནི་ཨོ་སི་ཀྲི་ལི་ཡ་རེད་ཨ་ནི་དེ་རིང་ང་ཚོའི་བཅར་འདྲི་ལེ་ཚན་ནང་ལ་ཡ་དུས་ཚོད་བཏང་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན།

ཨ་ནི། ཉི་མ། རྒྱ་ནག་དམར་ཤོག་གཞུང་གིས་ད་ལྟ་ཐའེ་ཝན་གྱི་གྲོས་ཚོགས་འབྱོར་བ་དེ་དུས་འགྲིག་རེ་དགོས་ཡོད་རྒྱལ་ཡོངས་ཚོགས་འདུ་དང་ཞེ་དགུ་འོག་གྲོས་ཚོགས་འཐུས་མི་རྣམས་སྐབས་དེ་དུས་ལའེ་ཆིང་ཏེ་ཞུགས་རེད་ལབ་དུས་ཁོ་རང་ལོ་གཅིག་ཡན་ཞུགས་མ་ཐུབ་བ་ང་ད་ལྟ་ངའི་ཆེད་ཤི་ཁོ་རང་ཨེམ་ཆི་བྱེད་ཡ་ཡིན་མ་གཏོགས་ཨ་ནི་ང་ཆབ་སྲིད་ནང་སྡོད་ཡག་གི་བསམ་བློ་མེད། ཨ་ཡིན་ནའི་དེ་ཡུར་ཁོ་རང་ལོ་གཉིས་ཕྱིན་ནས་བསམ་བློ་བཏང་བྱས་དེ་དུས་ཙམ་ནས་ད་ལྟ་ཁོ་རང་ཤི་ཡ་བྱས་པ་ན

ཤའོ་མེ་ལིང་ཟེར་མཁན་དེ་ཡང་ད་ག་རང་རེད་འདུག་ཡིན་གཅིག་བྱས་ན་ཁོ་རང་ཨ་མ་དེ་ཨ་རི་རེད་ཤག་པ་པ་དེ་ཐེ་ཝན་གྱི་ཡེ་ཤུའི་ཆོས་དཔོན་དེ་རེད་འདུག་ཁོ་རང་ཐེ་ཝན་ལ་བསྡད་ནས་སློབ་གྲྭ་ཐོན་དེ་དུས་ད་ལྟ་ཐེ་ཝན་གྱི་ད་ལྟ་ཧོང་ནན་ཅེས་རུང་པ་ཇོ་ཏམ་སོག་པ་ཏི་སི་ཏམ་ཇོ་ཏམ་ས་ཆ་དེ་འོང་དེའི་ནང་ལ་ཡ་དེ་དུས་གོ་མིན་ཏང་གི་ས་ཆ་ཟེར་ནས་ཁོ་ཚོ་ལ་ཧ་གོ་ཞེའུ་ཤ་ད་ཁྱོད་ཀྱི་རིག་དབང་དེ་མེད་པ་དང་དེ་དུས་ད་ལྟ་ཤའོ་མེ་ལིང་ཕྱིན་ནས་ཕི་ཀའི་ལོ་བཅུ་རེ་བསྡད་རྗེས་དཀའ་ལས་ཀྱིས་ཐོ་མ་ད་འོས་ཤོག་མང་པོ་ཤི་བ་ལྟ་བུའི་སྤྱི་འཐུས་ཤག་དེའི་ཕྱིར་ཡ།

ལགས་སོ། སྐུ་ངོ་ད་ད་ལྟ་ལཱི་ཁྱིང་ཏཱ་ལ་ཡ་སྲིད་འཛིན་གྱི་འོས་བསྡུ་ཐོབ་པ་རེད་ད་ད་ད་ཐོབ་པ་ད་ག་ཨ་ནི་རྩ་བའི་ད། རྒྱ་ནག་གཞུང་གིས་ཅིག་སྐྱོན་བརྗོད་བྱེད་ཡ་དེ་དུས་རྒྱུན་འཆར་ཅན་ཅིག་རེད་ཡིན་པས་ནས་ད་ཅིག་ཁོ་རང་ལ་ཡ་ཆེད་དུ་ཨ་ནི་ཁོ་རང་ཅིག་ཁ་བྲལ་རིང་ལུགས་རེད་རྙོག་དྲ་བཟོ་མཁན་རེད་ཨ་ནི་ཅིག་ཞི་བོ་ཅིག་དེ་འདྲས་བཤད་ཡ་དེ་ད་ཁོ་རང་གི་ཆབ་སྲིད་ལངས་ཕྱོགས་རེད་དེ་ཅིག་ཁོ་རང་གི་ག་རེ་ཟེར་ཚོགས་པའི་ལངས་ཕྱོགས་ད་དེ་འདྲས་མ་ཡིན་པར་ཁོ་རང་སྒེར་ངོས་ནས་ཡང་བསམ་བློ་བཏང་སྟངས་ད་དེ་འདྲས་ག་འདྲས་རེད་ཅིག་ཡོད་ན།

ཉེ་ཆར་ཕྱི་ཟླ་དང་པོའི་ཚེས་བཅོ་གསུམ་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་སྐབས་བཅུ་དྲུག་པའི་སྲིད་འཛིན་བགྲེས་གཞོན་གྱི་འོས་བསྡུ་དང་སྐབས་བཅུ་གཅིག་པའི་གྲོས་ཚོགས་འཐུས་མིའི་འོས་བསྡུའི་ནང་ཐེ་ཝན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པའི་འོས་མི་ལའི་ཆིང་ལ་འོས་ཤོག་གི་གྲངས་ཀ་ནས་བརྒྱ་ཆ་བཞི་བཅུ་ལྷག་ཙམ་ཐོབ་ཡོད་པ་དང་ཐེ་ཝན་གོ་མིན་ཏང་གི་འོས་མི་ལ་བརྒྱ་ཆ་སུམ་ཅུ་སོ་གསུམ་དང་ཚེག་ལྔ། དེ་བཞིན་ཐའེ་ཝན་མི་དམངས་ཆབ་སྲིད་ཚོགས་པར་བརྒྱ་ཆ་ཉི་ཤུ་རྩ་དྲུག་དང་ཚེག་ལྔ་བཅས་ཐོབ་སྟེ་དམངས་གཙོ་ཡར་ཐོན་ཚོགས་པའི་འོས་མིར་རྒྱལ་ཁ་ཐོབ་པ་ཞིག་ཡིན་པ་རེད། དེ་ནས་མི་རབས་གསར་པ་ཞེས་པའི་ལེ་ཚན་ནང། རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ནས་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ཁག་ཏུ་བོད་དོན་གཏམ་བཤད་དང་ལྷག་པར་དུ་རྩོམ་སྒྲིག་སྒྱུ་རྩལ་གྱི་སྐོར་ལ་གཏམ་བཤད་དང་ཟབ་སྦྱོང་གནང་དང་གནང་བཞིན་པ་དང་སྟབས་བསྟུན། རྩོམ་སྒྲིག་སྒྱུ་རྩལ་ལ་དོ་དབྱིངས་འཕེལ་ཐབས་དང་དགོས་མཁོའི་ཆ་རྐྱེན་དང་རྩོམ་སྒྲིག་གི་རྨང་གཞི་བཅས་ཀྱི་སྐོར། འདི་གའི་ལས་བྱེད་དོན་གྲུབ་རྣམ་རྒྱལ་ལགས་ཀྱིས་ཁོང་ལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་གར་ནས་བོད་དོན་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡ་བསྐྱར་དུ་ཁྱེད་རང་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། བརྩོན་འགྲུས་ལགས་ད་དེ་རིང་བཀའ་མོལ་ཞུ་ཡས་འདི་ཁྱེད་རང་གིས་འདས་པའི་ཟླ་བ་གཅིག་དང་ཕྱེད་ཀ་ལྷག་ཙམ་རིང་རྒྱ་གར་གྱི་ས་ཕྱོགས་གང་ས་ལ་ཡ་སྐོར་སྐྱོད་གནང་བྱས་དཔེར་ན་ད་ལྡི་ལི་རེད་པུ་ནེ། Varanasi། རྡོ་རྗེ་གདན། དེ་ནས་སྦེང་ལོར། ད་འདིའི་ཁུལ་ལ་ཡ་སྐོར་སྐྱོད་གནང་བྱས་གང་གཙོ་བོ་མཐོ་རིམ་སློབ་གྲྭ་ཁག་ནང་ལ་ཡ་ད་བོད་དོན་གཏམ་བཤད་གནང་ཡས་དང། དམིགས་སུ་བཀར་ནས་རྩོམ་སྒྲིག་སྒྱུ་རྩལ་གྱི་ཐོག་ལ་ད་ལམ་སྟོན་གནང་ཡ་རེད་ཟབ་སྦྱོང་གནང་ཡ་རེད་དེ་འདྲ་ཞིག་གནང་བཞུགས་ཤག་རྩ་བའི་བསྟན་འཛིན་ལགས་ཀྱིས་ད་རྒྱུན་རིང་པོ་ནས་བོད་པའི་བསླབ་གྲྭ་ཁག་ནང་ལ་ཡིན་པ་ན་རྩོམ་འབྲི་སྟངས་དང་རྩོམ་སྒྲིག་གི་ཐོག་ལ་ཡ་ད་ལམ་སྟོན་དང་བཀའ་སློབ་གནང་ཡ་དེ་འདྲ་མང་པོ་གནང་བསྡད་ཡོད་རེད་བྱས་ཙང་དེ་རིང་ངས་བསྟན་འཛིན་ལགས་ལ་ད་རྩོམ་རང་གི་ཐོག་ནས་བཀའ་མོལ་ཞུས་པ་ཡིན་ན་ཁྱེད་རང་གིས་རྒྱ་གར་རེད་བོད་པའི་སློབ་ཕྲུག་རེད་གང་ལྟར་གཞོན་པ་རྣམ་པར་རྩོམ་སྒྲིག་གི་ཐོག་ལ་བཀའ་མོལ་གནང་དུས་ད་མཐོ་རིམ་སློབ་གྲྭ་ཁག་ནང་ལ་ཡ་བཀའ་མོལ་གནང་པ་དང།

བྱེད་རང་བདེན་པར་མ་འདྲ་བ་ཅིག་གིས། རྩོམ་པ་པོ་རང་གི་ཐོག་ནས་དངོས་སུ་གཏམ་བཤད་ཞིག་བྱེད་པའི་སྐབས་ལ་རྩོམ་བྲིས་པའི་གི་ཉམས་མྱོང། རྩོམ་དང་པོ་བྲིས་པའི་སྐབས་ལ་བསམ་བློ་ག་འདྲའི་བཟོ་དགོས་འདུག་རྩོམ་གྱི་བརྗོད་བྱ་དེ་ག་འདྲ་ཞིག་བྲིས་ཀྱི་ཡོད་རེད། ཨ་ནི་རྩོམ་འདི་སྒྲུང་དང་མ་སོ་ན་འགོ་འཛུགས་སྟངས་རེད་དེའི་ནང་ལོགས་ལ་ཡང་ནང་དོན། ཨ་ནི་སྒྲུང་འདི་གི་ལྷུ་སྒྲིག་སྟངས། འགོ་བརྗོད། བར་ལ་ཡང་བྱུང་རིམ། ཨ་ནི། མཐའ་མའི་གི་སྡོམ། གྲུབ་དོན་དེའི་གི། ཡང་རྩོམ་གྱི་ཁ་ཕྱོགས། འདི་ཚང་མ་ཡང་རྩོམ་པ་པོ་རང་གི་ཐོག་ནས་ཉམས་མྱོང་ཐོག་ནས་བྲིས་དགོས་སོང་ཙང་ཡང་རྩོམ་འབྲི་སྟངས་རང་སྐོར་ལ་ཡང་ང་རང་གཏམ་བཤད་ཡོན་ཏན་འགའ་ཤས་ཡོང་གི་འདུག་ད་ཡང་རྩོམ་འགའ་ཤས་མི་རིགས་ཀྱི་ངོ་བོ་དང། ཨ་ནི་རིག་གཞུང། ལྷག་པར་དུ་འཐབ་རྩོད་དང་འབྲེལ་བ་ཡོད་པ། འདི་མི་སྒེར་གཅིག་གི་མི་ཚེ་ནང་གི་འཐབ་རྩོད་ཡིན་ནའི་རེད། ཡང་ན་མི་རིགས་གཅིག་གི་འཐབ་རྩོད་ཡིན་ནའི་རེད། ཡང་ན། ད་ང་ཚོ་ནང་བཞིན་བཙན་བྱོལ་ལ་གྱར་བའི་རྒྱལ་ཁབ་དང་མི་རིགས་ཀྱི་འཐབ་རྩོད་ནང་ལ་རྩོམ་གྱི་ཨ་ནི་ཤུགས་ནུས་ག་ཚོད་ཐེབས་ཐུབ་ཀྱི་ཡོད་མེད། རྩོམ་གྱིས་འཐབ་རྩོད་དེ་མདུན་སྐྱོད་ག་འདྲས་བྱེད་ཐུབ་ཀྱི་མེད། འདི་འདྲའི་སྐོར་ལ་ཡང་འདྲི་གཞི་རྒྱག་ཡ་འདི་ཡོང་བསྡད་ཀྱི་འདུག་སྤྱིར་ད། ང་རང་ཡིན་པས་ན་ད་ཅིག་སྐོར་ལ་བཤད་ཡ་འདི་ཨང་དང་པོ་མ་རེད། རྩོམ་གྱི་རྒྱུད་ནས་བོད་ཀྱི་གནས་ཚུལ་རྒྱ་གར་གཞོན་སྐྱེས་ལ་ཡང་ཁྱབ་ཐུབ་པ་སླེབས་ཐུབ་པ་ཡོང་ཡ་འདི་གནད་འགག་ཆེན་པོ་རེད་ཤག་ད་སོ་སོའི་རྩོམ་པ་པོ་ཡིན་པ་སོང་ཙང་ང་ཚོ་ཆབ་སྲིད་སྐོར་བཤད་དུས་ད་ཅིག་རྒྱ་གར་དང་རྒྱ་ནག་གི་ཆབ་སྲིད་བར་འབྲེལ་བ་ཡོད་རེད་ནས་ཁ་ཤས་ཡང་འདི་འདྲའི་སྐོར་ལ་ཡང་ཁས་མ་ལེན་པ་ཡོང་གི་འདུག་ཡིན་ནའི་རྩོམ་རིག་སྐོར་ལ་ཡིན་པ་ཡིན་ན་ད་ཐུང་ཐུང་ཙམ་ག་བ་འགྲོ་སྤྲོ་ཅིག་དང། ཨ་ནི་ག་བ་ལ་ཡང་གོ་སྐབས་ཞུ་ཞུ་ཡོད་ཅིག་དེ་འདིའི་ཐོག་ནས་ཡང་གནད་འགག་ཆེ་གཅིག་ཡོང་གི་འདུག་གནང། ད་ཁྱེད་རང་ལས་འགུལ་བ་གཅིག་ཡིན་པའི་ཆ་ནས་ཁྱེད་རང་གིས་ད་ལྟ་བར་དུ་དེབ་རྩོམ་གནང་པ་དང་སྙན་ངག་བྲིས་གནང་པ་ད་དེ་ཚོའི་ནང་གི་ནང་དོན་དང་མ་བཟོས་ནས་མང་པོ་ཅིག་བོད་དོན་ཆབ་སྲིད་དང་ཐད་ཀར་འབྲེལ་བ་ཡོད་པའི་གི་ཅིག་ཆགས་བསྡད་ཡོད་རེད་ད་ཡིན་ནའི་རྩོམ་རིག་སྒྱུ་རྩལ་ནང་ལ་ཡང་ཡིན་གཅིག་མིན་གཅིག་ཆབ་སྲིད་དང་འབྲེལ་བ་དགོས་ཡ་མེད་པ་མི་ཚེའི་ནང་ལ་སོ་སོའི་མཐོང་མྱོང་ཐོས་གསུམ་ག་གཞི་བཞག་བྱས་རྩོམ་སྤེལ་བསྡད་མཁན་དེ་འདྲ་ཡོད་རེད་ད་དེ་ཚོ་རང་རྩོམ་ཟེར་དེ་ཚོ་ཆ་བཞག་པས་ན། འདི་འདྲ་ཡིན་དུས་རྩོམ་རིག་སྒྱུ་རྩལ་གང་ལ་ཡང་དོ་སྣང་སླེབས་པ་ལ། རྐང་ཚང་དགོས་ཀྱི་ཆ་རྐྱེན་བཙལ་དང་མ་བཟོས་ནས་འདི་གཙོ་བོ་ག་རེ་དགོས་པ་རེད་ད་དཔེར་ན་ཨིན་ཇིའི་ནང་རྩོམ་རྒྱག་པ་ཡིན་ན་ཨ་ལས་ཨིན་ཇིའི་སྐད་ཡིག་གི་ཐོག་ནས་ད་རང་རྐྱ་འཕེར་བ་དེ་ཅིག་གལ་ཆེན་པོ་རེད་པ་ཡིན་ནའི་དེ་མ་ཡིན་པའི་བསམ་བློའི་འཁྱེར་སོའི་ཐོག་ནས་ད་རྩོམ་རིག་གི་ལམ་ལ་ཕྱིན་པ་ཡིན་པ་ན་ཐོག་མ་ཉིད་ནས་ད་འདི་འདྲའི་གི་སྦྱོང་བརྡར་བྱེད་དགོས་རེད་གྲ་སྒྲིག་བྱེད་དགོས་རེད་འདི་འདྲའི་གི་གཙོ་བོ་ཆ་རྐྱེན་ག་རེ་ག་རེ་གཟིགས་ཀྱི་ཡོད་ན། དེ་ལྟར་ན་རྩོམ་ཀློག་ཡ་ཡིན།

ནི་ཀློག་མཁན་དཔེ་ཉུང་ཉུང་རེད། ད། རྩོམ་པ་པོ་ལབ་པའི་སྐབས་ལ་ཡང། མི་གཞན་པའི་གིས་རྩོམ་བྲིས་པ། ཨ་ནི་རྩོམ་གྱི་འཕྲོས། རྩོམ་གྱི་འགྲོས། རྩོམ་གྱི་བྲོ་བ། ནང་དོན། ཨ་ནི་རྩོམ་གྱི་ཆབ་སྲིད། དེ་ཚོ་ཅིག་ཡག་པོ་ཅིག་མ་ཤེས་པ་ཡིན་ན་སོ་སོའི་ངོས་ནས་རྩོམ་བྲིས་ཡ་ད། བར་ཕ་རི་པང་རྒན་རེ་རེད། འདི་ཡིན་སོང་ཙང་རྩོམ། ཡག་པོ་གཅིག་བྲིས་ཡ་ལ་དང་པོ་རྩོམ་རྟོགས་དགོས་རེད་མི་གཞན་པ་དེ་ཚོས་ཨ་ནི་རྩོམ་ག་འདྲས་བྲིས་འདུག་རྩོམ་ནང་ལས་རྩོམ་གནང་མཁན་མང་པོ་རེད་སྙན་ལྷུག་རྩོམ་གྱི་ཐོག་ནས་གཞས་ཀྱི་རིགས་གཅིག་རེད་སྙན་ངག་འདི་མ་ཡིན་པའི་ཕ་གི་ནང་ལ་ཡ་གསར་རྩོམ་ཡང་གཏམ་བརྗོད་ཀྱི་ཐོག་ནས་རྩོམ་བྲིས་ཡ། ད་དེང་སང་ཡིན་པས་ན་ཡང་ལོག་འགྲོ་སྟབས་ལོག་གཉིས་ལ་ཡང་ཕན་ཐོགས་ཡ་གི་ཡང་རྩོམ་བྲིས་སྟངས་མ་འདྲ་བ

ཡང་འདི་ག་ཅིག་གཏིང་ཟབ་པོ་རྟོགས་མ་ཤེས་ཡ་འདི་འདྲས་ཡོང་གི་རེད་དཔེར་བརྗོད་ན་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་བོད་སྐད་འདི་སོ་སོའི་གི་མ་སྐད་ཡིན། ཕ་སྐད་ཡིན་ཞེས་ཀྱི་ལབ་ཀྱི་ཡོད་རེད་དེ། དོ་སྣང་ཡག་པོ་ཅིག་མ་བྱས་པས་ན་བོད་སྐད་རང་རང་ནང་ནས་ཨ་ནི་ཚིག་དོན་དག་རྟོགས་མ་ཤེས་ཡ་དཔེར་བརྗོད་ན་དབྱངས་ལབ་ན་ག་རེ་ཡོད་རེད། དེ་ནང་ལོགས་ལ་ཡང་ཆོས་ཀྱི་ཚིག་གི་ཐོག་ནས་དོན་དག་འདི་འདྲས་སྟོན་པས་ན་དཔེར་ན་དབྱངས་སྐྱིད་ལབ་ཡོད་ན་དབྱངས་སྐྱིད་དབྱངས་སྐྱིད་དབྱངས་སྐྱིད་ཀྱི་དོན་དག་འདི། ག་རེ་ཡོད་རེད་དབང་ལ་ཡིན་ན་ཡང་དབང་གི་དོན་དག་ག་རེ་ག་རེ་ཡོད་རེད། དེ་འདྲའི་ཆེད་ཁར་སོང་ན་སོ་སོའི་ཕ་སྐད་ཡིན་པ་ཡིན་ན་ནི། ཁོ་ཆུང་དུས་ནས་སྐད་དེ་ག་རང་ལ་ཡང་གོམས་གཤིས་ཐེབས་བསྡད་ཡོད་རེད་ཚིག་རེ་རེ་གཉིས་གཅིག་དུ་དོན་དག་རྟོགས་ཤེས་མཁན་དེ་འདྲས་ཅིག་ཡོད་རེད་ནི། སྐད་ཡིག་དེ་ག་རང་གི་དོ་སྣང་མ་བྱས་པ་ཡིན་ན་སོ་སོའི་ཕ་སྐད་ཡིན་པ་ཡིན་ནའི་དོན་དག་ཡག་པོ་རྟོགས་མ་ཤེས་མཁན་དེ་འདྲས་ཡོང་གི་འདུག་བ། ང་ཚོ་ག་རེ་ཟེར་ན་ཨིན་ཇི་དེ་སོ་སོའི་མ་སྐད། མིན་པ་ཡིན་ནའི་འདིའི་ནང་ལ་ཡ་དོ་སྣང་ཞེ་གཅིག་བྱས་ནས་ཆུང་དུས་ནས་ཐོས། ད་རང་ག་ལ་ཡ་ད། སོ་སོའི་རྩོམ་བྲིས་པའི་སྐབས་ལ་བསྒྱུར་བ་མ་ཡིན་པ་ཨིན་ཇི་རང་ནང་ལོགས་ལ་ཡང་བསམ་བློ་བཏང་ཨིན་ཇི་རང་ནང་ལོགས་བྲིས་ཨེ་ནི་ཁོ་ཁོ་རང་གི་ཡང་བྲོ་བ་དང་ཅིག་བྲོ་བ་དང་མ་སོང་ན་ཨིན་ཇི་སོ་སོའི་སྐད་ཡིན་པ་ནང་བཞིན་བྲིས་ཡ་འདི་ནང་བཞིན་བྲོ་བ་ཅིག་སྟོན་ཐུབ་མཁན་འདི་ཏན་ཏན་ཡོང་གི་ཡོད་རེད།

ད་ད་ལྟ་མི་རབས་གསར་པའི་ནང་ལོགས་ནས་ད་ད་ལྟ་ཚེ་རིང་དབང་མོ་སྡོམ་པ་རེད་བུ་ཆུང་ཌི་བསོད་ནམས་རེད་ཨེ་ནི་ང་རེད་རྩོམ་བྲིས་པ་དེ་འདྲས་ཡོག་རེད་ད་དེ་ཚོ་ཅིག་མི་རབས་གཉིས་པ་དེའི་ནང་ལ་སླེབས་ཀྱི་ཡོག་རེད་ད་ད་ལྟ་མི་རབས་གསུམ་པ་འདི་ད་ད་ལྟ་སློབ་གྲྭ་ལ་འགྲོ་བཞིན་པ་མཐོ་རིམ་སློབ་གྲྭ་ལ་འགྲོ་བཞིན་པ་ཁོ་ཚོས་རྩོམ་བྲིས་ཡ་འདི་ཡོང་གི་ཡོག་རེད་ད་དེ་ཚོ་ཅིག་ག་རེ་ཟེར་ན་ཁོ་རང་ཚོ་རང་གི་ཕ་མ་རང་བོད་མཐོང་མ་མྱོང་མཁན་གྱི་མི་རབས་གསུམ་པ་འདི་ཆགས་འགྲོ་གི་ཡོག་རེད་འདི་ཡིན་སོང་ཙང་ད་ང་ཚོ་ད་ལྟ་དབྱིན་ཇིའི་རྩོམ་འབྲི་མཁན་མི་རབས་གསུམ་པ།

ཨེ་ནི་ཞིབ་ཕྲ། འགྲེལ་བརྗོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་ལགས་སོ་ཐུགས་རྗེ་གནང། ལགས་ལགས་སོ་བསྟན་བརྩོན་ལགས་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གི་སྲིད་བློན་ལི་ཆང་ཨ་རི་ལན་དུ་ཕྱོགས་བསྐྱོད་དུ་ཕེབས་ཡོད་པ་དང། སྐབས་དེར་ཨ་རི་ལན་གྱི་སྲིད་བློན་མཆོག་གིས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་ཡར་རྒྱས་གོང་འཕེལ་གཏོང་རྒྱུ་ཡིན་པ་གསུངས་པའི་ཐོག་བོད་དང་ཤིན་ཅང་ཧོང་ཀོང་མེ་ཀོའུ་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཐོག་བློ་འཚབ་ཡོད་པ་གསུངས་ཐོག་ཧོང་ཀོང་གི་དམངས་གཙོར་རྒྱབ་སྐྱོར་གནང་མཁན་ཇི་མི་ལའི་ལགས་ཀྱི་ཁྲིམས་བཤེར་སྐོར་ཡང་ཨ་རི་ལན་གྱི་དཔོན་རིགས་ཚོས་གླེང་སློང་གནང་ཡོད་པ་རེད་ཅེས་གསུངས་བཞག། ཨཱ་རི་ལན་དེའི་སྲིད་བློན་བྷ་རཱད་ཀར་མཆོག་གིས་རྒྱ་ནག་ལ་རྒྱལ་སྤྱིའི་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་གནང་རྒྱུ་དང། ཡུག་ཀེན་དང་དཀྱིལ་ཤར་ཡུལ་གྲུ་དེ་བཞིན་མཱ་ཡན་མཱར་གྱི་དཀའ་རྙོག་སེལ་ཐབས་ཀྱི་བྱེད་སྒོའི་ཐོག་མེད་དུ་མི་རུང་བའི་ལས་འགན་ཡོད་པ་གསུངས་བཞག་དེ་བཞིན་ཁོང་གིས་ཡུལ་གྲུ་གཉིས་ཀྱི་མཐུན་འབྲེལ་ནི་ཕན་ཚུན་གཉིས་ཕན་དོན་དང་ལྡན་པའི་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་པ་དང་དེ་ཡང་ཕན་ཚུན་ཡིད་ཆེས་དང་གུས་བརྩི་ལྡན་པའི་གཞི་ལ་བཞག་པའི་ཐོག་ནས་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་འོན་ཀྱང་གནད་དོན་ཚང་མའི་ཐོག་ལ་མོས་མཐུན་ཡོང་རྒྱུ་དེ་ཁག་པོ་ཡིན་ཀྱང། ཕན་ཚུན་གུས་བརྩི་ལྡན་པའི་ངང་ཁ་རི་ཁ་ཐུག་དེ་རིང་ནང་བཞིན་གསུང་བའི་རེ་བ་ཡོད་ཅེས་གསུངས་བཞག། ཁ་སང་གཟའ་ལྷག་པའི་ཉིན་ཐེ་ཝན་གྱི་མངའ་ཁུལ་འོག་ཡོད་པའི་ས་ཁུལ་ཁག་ཅིག་གི་སྟེང་རྒྱ་ནག་གི་གནམ་དམག་ཐད་འཕུར་གནམ་གྲུ་བཅོ་བརྒྱད་ཙམ་འཕུར་སྐྱོད་བྱས་པ་དང་དེས་དམག་སྦྱོང་གི་གྲ་སྒྲིག་ཡིན་པ་མཚོན་ཐུབ་ཀྱི་ཡོད་ལུགས་ཐེ་ཝན་བདེ་སྲུང་ལས་ཁུངས་ཀྱིས་སྤྱི་བསྒྲགས་སྤེལ་བའི་ནང་བཀོད་འདུག། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཆེན་མོ་ཨན་ཐྲོ་ནི་སྦིལ་ཀེན་མཆོག་གིས་ཐའེ་ཝན་མཚོ་གླིང་དུ་རྒྱལ་སྤྱིའི་དཔལ་འབྱོར་སྲ་བརྟན་དགོས་པ་གསུངས་བཞག་དེ་ནི་ཐའེ་ཝན་གྱི་འདེམས་ཐོན་སྲིད་འཛིན་མཆོག་ལ་རྒྱ་ནག་གིས་སྐྱོན་བརྗོད་བྱས་པའི་རྗེས་སུ་ཁོང་གིས་གསུངས་པ་ཞིག་ཡིན་འདུག་དེ་བཞིན་ཁོང་གིས་ཐའེ་ཝན་མཚོ་གླིང་བརྒྱུད་རྒྱལ་སྤྱིའི་ཚོང་འབྲེལ་ཤུགས་ཆེ་བྱ་བཞིན་པ་དེ་ཁ་ཐོར་ཕྱིན་པ་ཡིན་ན་དེས་རྒྱལ་སྤྱིའི་ཁྱོན་ཡོངས་ལ་གནོད་སྐྱོན་ཡོང་གི་རེད་དེ་ནི་ང་ཚོར་མི་དགོས་པ་ཞིག་རེད་ལ། དམིགས་བསལ་ཀོ་བི་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་ངལ་བ་ནས་ཕྱིར་ཐོན་པའི་དུས་འདིར་དེ་ལྟར་མི་ཡོང་བ་བྱ་དགོས་པ་རེད་ཅེས་ཉེན་བརྡ་བཏང་འདུག་ལ། ཐའེ་ཝན་གྱིས་རྒྱལ་སྤྱིའི་དཔལ་འབྱོར་གྱི་ཐོག་ཚད་ལས་བརྒལ་བའི་བྱ་གཞག་བྱ་བཞིན་པ་གསུངས་བཞག། སུད་སིའི་གྲོང་ཁྱེར Davos ནང་སྐོང་ཚོགས་གནང་བཞིན་པའི World Economic Forumའམ་འཛམ་གླིང་ཚོང་དོན་གླེང་སྟེགས་ཀྱི་ཚོགས་འདུའི་ཐོག་ཕེབས་པའི་རྒྱ་གར་གྱི་འཕྲུལ་རིག་བློན་ཆེན་སྐུ་ཞབས Ashwini Vaishnaw མཆོག་ལ་རིའུ་ཊར་གསར་ལས་ཁང་ནས་བཀའ་འདྲི་ཞུས་པའི་སྐབས་ཁོང་གིས་རྒྱ་གར་གྱིས་མ་འོངས་པར་ལོ་འཁོར་ནང་ཨ་རིའི་ཌོ་ལར་ཐེར་འབུམ་བརྒྱ་ཙམ་ཕྱི་ཕྱོགས་ནས་མ་རྩ་བཙུགས་མཁན་ཡོང་རྒྱུའི་ཚོད་དཔག་དང་རེ་བ་གནང་གི་ཡོད་ཅེས་གསུངས་འདུག། རྒྱ་གར་གཞུང་གིས་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི། རྒྱ་གར་གྱི་རང་དབང་ཅན་གྱི་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་གི་ཁྲིམས་མཐུན་ལག་འཁྱེར་དེ་ཕྱིར་འཐེན་བྱས་བཞག། རྒྱ་གར་ནང་སྲིད་ལྷན་ཁང་གིས་སྲིད་བྱུས་ཉམས་ཞིབ་བསྟི་གནས་ཁང་དེ་ཁྲིམས་དང་མཐུན་པའི་ཐོག་ནས་རོགས་དངུལ་བེད་སྤྱོད་བྱེད་ཀྱི་མེད་པར་གསུངས་ནས། ཕྱི་རྒྱལ་ནས་མ་དངུལ་བསྡུ་སློང་བྱ་ཆོག་པའི་ལག་འཁྱེར་འཕྲལ་སེལ་རིང་ཕྱིར་བསྡུ་གནང་ནས། ལོ་གཅིག་མ་ཟིན་ཙམ་གྱི་རྗེས་སུ་ཁ་ས་ཁྲིམས་མཐུན་གྱི་ལག་འཁྱེར་དེ་དངོས་སུ་ཕྱིར་འཐེན་གནང་བ་ཞིག་ཡིན་འདུག། རྒྱ་ནག་གིས། AI། འམ་མིས་བཟོས་རིག་ནུས་ཀྱི་སྟངས་འཛིན་བྱེད་ཕྱོགས་ཀྱི་གནད་དོན་ཐད་གྲོས་བསྡུར་གནང་བའི་སྐབས་མཉམ་འབྲེལ་རྒྱལ་ཚོགས་འབུར་དུ་ཐོན་པ་དང་སྟངས་འཛིན་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེར་སྲིད་འཛིན་ཞི་ཅིན་ཕིང་གིས་ཞལ་པར་གནང་ཡོད་ལུགས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།